གདུང་སེམས་མཉམ་སྐྱེད་ངང་ངོ་དེབ་དང། སྐད་འཕྲིན་སོགས་བརྒྱུད་གཤིན་པོར་འདས་མཆོད་སྨོན་ལམ་འབུལ། བོད་ཁྱིམ་སློབ་གྲྭ་བཞི་ལ་ངེས་སྟོན་པའི་ལས་སྣེ་འཛིན་ནས་ལོ་ངོ་བཞི་བཅུ་ཉེ་བའི་མི་ཚེ་ཧྲིལ་པོ་བོད་ཁྱིམ་དགེ་ལས་སློབ་ཕྲུག་ཡོངས་ལ་ལྷག་བསམ་དང་བྱམས་བརྩེས་སྐྱོང་མཁན་དམ་པ་དངོས་གྲུབ་དབང་འདུས་ཀྱི་རྣམ་ཤེས་འཁོར་བའི་སྐྱེ་གནས་གོང་ནས་གོང་མཐོར་བསྐྱེད་པ་དང། སྤྱན་རས་གཟིགས་ཀྱི་ཞབས་འོག་ཏུ་སླར་ཡང་མྱུར་ཕེབས་གནང་ནས་དམ་པའི་ཆོས་དང་མཇལ་རྒྱུ་ཡོང་བའི་གསོལ་བ་སྨོན་ལམ་འདེབས་བཞིན་ཡོད་རྒན་ལགས། ངོ་མ། ཁྱེད་ཀྱང་ཆས་རྒྱུ་སྔ་སོང། དཔེ་སྔ་སོང། རྗེས་ཤུལ་ནང་མི་ལྷན་རྒྱས་ལ་ཡང་ལྷད་མེད་སེམས་གསོའི་ཚིག་གིས་གསོལ།

ད་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་རླུང་འཕྲིན་གཞས་ཀྱི་རེ་སྐུལ་ཞེས་པའི་བྱ་རིམ་ཐོག་གླུ་གཞས་ཡ་ལན་མེད་པའི་དབང་གིས་ད་རིང་དེང་དུས་སློབ་ཕྲུག་ཕོ་མོ་ཚོས་དགའ་མོས་ཆེན་པོ་གནང་སའི་གཞས་ཁག་ཅིག་དང་བོད་གཞུང་སྨན་རྩིས་ཁང་གི་སྨན་པ་ཚེ་དབང་རིག་འཛིན་ལགས་གདན་ཞུའི་ཐོག་ཏོག་དབྱིབས་གོ་རྟོགས་ཀྱི་བཅར་འདྲི་ཞུ་ཡས་ཡིན། རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ཏོག་དབྱིབས་བཅུ་དགུའི་ནད་དུག་འདི་རང་གཞན་ཚང་མའི་སྤྱི་ཚོགས་ནང་ལའང་ཁྱབ་གདལ་ཆེ་རུ་འགྲོ་བའི་དུས་སྐབས་འདིར་རང་ཉིད་བློ་ཁོག་ཡངས་པ་དང་ཁ་སངས་གུ་ཡངས་ཐོག་ནད་དུག་འདི་ཕོག་ན་ཕོག་ཡོད་པ་དང་མི་སུ་ལ་ཡིན་ནས་ནད་དུག་ཕོག་ཡོད་མེད་དེ་མ་གསང་བར་གསུང་དགོས་པ་དེ་གལ་གནད་ཆེན་པོ་མཐོང། གང་ལ་ཞུས་ན་མི་སུ་ལ་ཡིན་ནས་ནད་དེ་ཕོག་སྲིད་པ་རེད། ནད་ཕོག་པའི་མི་དེ་མི་མ་ཡིན་པ་ནང་བཞིན་མ་བརྩི་རོགས། དེ་ལ་རོགས་པ་གང་ཐུབ་ཅི་ཐུབ་གནང་རོགས། དེ་མིན་མི་དེ་གཅིག་རེད་གཉིས་རེད་སོགས་ཀྱི་སྐྱོན་འཛུགས་ནམ་ཡང་གནང་རྒྱུ་མི་འདུག་གང་ལ་ཞུས་ན་རྒྱབ་བཤད་འདི་དག་གིས། ནད་ཕོག་པ་དག་གིས་གསང་བ་གནང་གསང་བའི་ངང་ནས་ནད་དེ་སྤྱི་ཚོགས་ནང་ལ་ཁྱབ་བརྡལ་འགྲོ་ཡི་འདུག། སོ་སོ་གཟབ་གཟབ་གནང་ཡས་དེ་གལ་གནད་ཆེ་ཤོས་ཡིན་ཀྱང་ནད་པ་དེ་རང་ལས་ཐབས་སྡུག་པའི་གནས་སྟངས་ཤིག་ལ་ཡོད་པ་ཤེས་ནས་རང་ལས་གཞན་གཅེས་ཐོག་རོགས་པ་གང་ཐུབ་གནང་རོགས། ནད་རྟགས་སོགས་དཔེར་ན་ཆམ་པ་དང་ཚ་བ་དེ་བཞིན་བཤལ་བ་དང་མིག་དམར་བ་དྲི་དང་རོ་སོགས་མེད་པའི་རྟགས་མཚན་ཆུང་ངུ་ཞིག་ཡང་ཡོད་པ་ཙམ་གྱིས་སོ་སོ་རང་ངོས་ནས་དང་བླངས་ཐོག་ཟུར་བཀག་གནང་གལ་ཆེ། ཆམ་ནད་སོགས་ཆུང་ངུ་ཞིག་ཡོད་ནས་ཏོག་དབྱིབས་ནད་འདི་རང་ཡིན་པའི་ངོ་བོའི་ཐོག་ནས་རང་ངོས་ནས་ལོགས་སུ་བཞུགས་རོགས། གང་ལ་ཞེ་ན་དུས་འདིར་ནད་ཡམས་འདི་ཡིན་པའི་ཉེན་ཁ་ཆེ་བར་མངོན། ནད་འདི་ཡིན་པའི་དོགས་པ་ཙམ་ཡོད་ཀྱང་ལོགས་སུ་བཞུགས་ཡས་ནི་སྤྱི་སྒེར་གཉིས་ཀ་ལ་ཕན་པ་ཞིག་མཐོང། ནད་འདིའི་ཐོག་ལ་ང་རང་ཚོ་ལ་རྒྱ་སྨན་ཙམ་མིན་པ་བོད་སྨན་ཀྱང་ཡོད་པའི་བསོད་ནམས་དང། དེ་མིན་སྨན་ཁང་དང་ཟུར་བཀག་ཁང་སོགས་ཡོད་པ་དང་རང་གཞན་ཚང་མས་སྨན་བཅོས་ཀྱི་ལམ་སྟོན་ཐད་ལ་རིག་གསར་རྒྱ་སྐྱེད་འགྲོ་ཡི་ཡོད་པ་ནི་ཚང་མས་ཤེས་གསལ་རེད། དེ་རྩིས་ཀྱིས་རང་ངོས་ནས་འཐུས་ཤོར་མེད་པ་གནང་གལ་ཆེ་ཡག་ཤོས་ལ། ཁ་རས་ཉིས་ལྡབ་གྱོན་ཡས། ཕན་ཚུན་བར་ལ་བར་ཐག་ཡག་པོ་བཞག་ཡས། ཕྱག་ཡང་སེ་ཡང་སེ་འཁྲུད་ཡས་ཕྱི་ལ་ཐོན་དགོས་ངེས་ཅན་ཡིན་ན་མ་གཏོགས་ནང་ལ་བཞུགས་ཡས། ཕྱི་ནས་ནང་ལ་འབྱོར་མ་ཐག་ཆུ་རླངས་ཚ་པོས་བདུག་ཡས་དུས་རྟག་ཏུ་ལག་ཐོགས་ཁ་པར་དང་གསར་འགྱུར་ཐོག་ནད་ཡམས་འདིའི་ཐད་བཟང་ངན་འདྲ་མིན་གསུངས་པ་རྣམས་ལ་རྒྱུ་མཚན་གྱིས་བརྟགས་ནས་དགོས་གལ་ཆེ་བ་རྣམས་ཤེས་པར་བྱ་གལ་ཆེ། སྤྱིར་འཛམ་གླིང་མི་མང་དང་བྱེ་བྲག་ཏུ་རྒྱ་གར་གྱི་མི་མང་རྣམས་ཡང་ཏོག་དབྱིབས་བཅུ་དགུའི་ནད་ཡམས་ནས་གང་མགྱོགས་སངས་བའི་དུས་ཤིག་ཤར་བའི་སྨོན་ལམ་ཞུ། ད་རིང། བོད་གཞུང་སྨན་རྩིས་ཁང་གི་སྨན་པ་ཚེ་དབང་རིག་འཛིན་ལགས་རླུང་འཕྲིན་ལེ་ཚན་ནང་སྐུ་ངལ་འཛེམས་མེད་ཐོག་ཕེབས་པ་དགའ་བསུ་ཞུ། བཀྲ་ཤིས་བདེ་ལེགས། ཚེ་དབང་རིག་འཛིན་ལགས། ད་རིང་གི་བཅར་འདྲི་མ་ཞུས་གོང་ལ། ང་ཚོའི་རྒྱ་ཆེའི་གཟིགས་མོ་བ་ལྷན་རྒྱས་ཀྱི་ཆེད་དུ་སྨན་པ་ལགས་ཀྱིས་ངོ་སྤྲོད་ཞིག་གནང་རོགས།
བོད་ཕྲུག་ཁྱིམ་སྡེ་གི་དེ་འདྲ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནང་ལོགས་ལ་ཡ་དེ་རིང་འདུག་སླེབས་ཐུབ་པ་དེ་དགའ་པོ་ཅིག་བྱུང་དེ་ལ་ཡ་ནི་ཕྲན་རང་ནས་ཨ་ནི་རྒྱ་ཆེའི་ད་ཅིག་གསན་མཁན་ཡོངས་ལ་ཡ་བཀྲ་ཤིས་བདེ་ལེགས་ཟེར་བཞིན་ཞུས་ཡིན་ཨ་ནི་ཐོག་མར་ད་ཅིག་སོ་སོའི་གི་ཐོག་ལ་ཡ་ངོ་སྤྲོད་ཅིག་འདུག་སེ་བྱས་གནང་ཟེར་གསུང་གི་འདུག་དེ་ངོ་སྤྲོད་ཏོག་ཙམ་བི་ཙི་ཞུས་པ་ཡིན་ན་ང་རང་སྒྲོག་ཅིང་པ་ཡིན་ན་ངའི་མིང་ལ་ཡ་ཚེ་དབང་རིག་འཛིན་ཟེར་བྱས་ཟེར་གྱི་ཡོད་དེ་ང་སྐྱེས་ས་དེ་ཕ་གི། བལ་ཡུལ་གྱི་དེ་འདྲ་ས་མཚམས། ཇོ་མོ་གླང་མའི་གི་ཚུར་རྒྱབ་ངོས་ལ་ཡ་ཡོད་བསྡད་པ་བལ་ཡུལ་ངོས་ཕྱོགས་ལ་ཡོད་བསྡད་པ་དེ་འདྲ་ཨ་ནི་ཤར་ཁུམ་བུ་ཟེར་ས་འདི་ལ་ཡ་ཨ་ནི་ཅིག་བོད་པའི་གི་གཞིས་ཆགས་ང་ཚོ་ཤོ་རོང་བདེ་ལེགས་གླིང་གཞིས་ཆགས་ཟེར་དེ་ལ་ཡ་སྐྱེས་ཀྱི་སྤུ་གུ་ཅིག་ཡིན་ཨ་ནི་ཕྲན་རང་ད་ཅིག་རྗེས་སུ་མ་རྒྱ་གར་ནང་ལ་སླེབས་བྱས་བྱས་ནས་ཨ་ནི་བོད་ཕྲུག་ཁྱིམ་སྡེ་གི་སློབ་གྲྭ་མ་ལག་ཁག་གསུམ་ཐོག་མ་དེ་འདྲ་ཅིག་ཉི་མའི་སློབ་གྲྭ་རེད་དེའི་རྗེས་ལ་མ་རྡ་ཤོད་བོད་ཕྲུག་ཁྱིམ་སྡེ་རེད་འཛིན་གྲྭ་བཅུ་པ་བར་དུ་མ་གི་བྱས་དེའི་རྗེས་ལ་ཡ་ཨ་ནི་འཛིན་གྲྭ་བཅུ་གཅིག་བཅུ་གཉིས་དེ། རྡ་སྟེང་བོད་ཕྲུག་ཁྱིམ་སྡེ་ནང་ལོགས་ལ་ཡ་ཨ་དེ་འདྲ་ཅིག་གི་ཚན་རིག་ཁ་པ་དེ་འདྲ Medical Line ཐོག་ལ་ཡ་འདུག་སེ་བྱས་ནས་བསླབ་པ་ལོ་གཉིས་ཅིག་རྒྱུགས་ཀྱི་གང་ཟག་ཅིག་ཡིན་ཨ་ནི་དེའི་རྗེས་ལ་ཡ་ཨ་དེ་འདྲ་ད་སོ་སོའི་གི་རང་གི་ཕ་མའི་གི་འདོད་པ་ལྟར་རེད་ཨ་ནི་ཆུང་དུས་ནས་སོ་སོའི་གི་དམིགས་ཡུལ་ཡོད་པ་ནང་བཞིན་ཨ་ནི་ཅིག་ག་ཙུག་རེད་མ་གི་སྨན་རྩིས་ཁང་ནང་ལོགས་ལ་ཡང་དེ་འདྲ་ཅིག་ད་ཡིག་ཚད་བཏང་བྱས་བྱས་བྱས་བྱས་ནས་གང་ད་ཨ་ནི་ཅིག་མ་གི་ལ་ཡང་ད་ཅིག་སློབ་སྦྱོང་བྱས་གོ་སྐབས་དེ་རག་བྱས་བྱས་བྱས་ནས་དགུ་བཅུ་གོ་བརྒྱད་ནས་བྱས་ནས་ཨ་ནི་ཉིས་སྟོང་གཉིས་བར་དུ་ལ་ཡང་ཨ་ནི་ཅིག་བོད་ཀྱི་གསོ་བ་རིག་པའི་གི་ཐོག་ལ་ཡང་བསླབ་པ་སློབ་གཉེར་བྱས་བྱས་བྱས་བྱས་ནས་ཨ་ནི་ཅིག་དཀའ་བཅུ་པའི་གི་ལག་འཁྱེར་དེ་ཐོབ་ཆོག་པ་ཐོབ་ཐུབ་པ་ཅིག་བྱུང་བསྡད་ཡོད་ཟེར་ནས་ཞུས་ཨ་ནི་དེ་ནས་ཉིས་སྟོང་གསུམ་ནས་ཟླ་བ་དྲུག་དྲུག་བྱས་བྱས་བྱས་ནས་གང་ད། དེ་འདྲའི་གྱི་བར་ལ་ཡང་ལོ་གཅིག་ཏག་ཏག་ཅིག་ཨ་ནི་ང་ཚོ་སྨན་པ་རྒན་པའི་གི་འགྲམ་ལ་ཡར་བཅར་བྱས་བྱས་བྱས་ནས། ཨ་ནི་ཅིག་སོ་སོའི་བའི་ད་ཅིག་ནད་ཐོག་གི་ཐོག་ནས་ཕར་ཉམས་མྱོང་བསག་ག་ཕྱིན་བསྡད་ཡོད་རེད། ཨ་ཉིས་སྟོང་བཞི་ནས་བྱས་ནས་ཨ་ནི་ད་སྨན་པ་ཐོན་པའི་ངོ་བོ་ལ་ཡར་བརྟེན་བྱས་བྱས་ནས་ཨ་ནི་ཡ་གའི་ཉིས་སྟོང་བཞིའི་ལོ་ནས་ཨ་ནི་ང་ཡར་བལ་ཡུལ་ཤར་ཁུམ་བུའི་ངོས་ཕྱོགས་ལ་ཡར་ང་རང་གི་དེ་འདྲ་ད་ཅིག་གི་རྩ་བའི་བླ་མ་སྐྱབས་རྗེ་འཁྲུལ་ཞིག་རྡོ་རྗེ་འཆང་སྐུ་གོང་མ་འདི་བཞུགས་ཡོད་པའི་སྒང་ལ་ཡག་ནི་ཡག་གི་ཅིག་གི་ལས་ཀ་བྱེད་བསྡད་དེ་ད་རེས་ཀྱི་ལས་སྨན་པའི་གི་ལས་ཀ་འདྲ་བོ་བྱས་དེ་ནས་རྗེས་སུ་ལ་ཡག་དེ་འདྲ་ཉིས་སྟོང་བརྒྱད་དམ་དགུ་ཉིས་སྟོང་ཕི་ལེ་བརྒྱད་ཡིན་པ་ཡོད་ལ་དེ་འདྲ་ཅིག་སྒང་ལ་ཡག་ནི་ཡག་ཅིག་མེ་ཏི་ནེ་པཱལ་ཟེར་དེ་དང་པོ་ཐོག་མར་མེ་ཏི་ཏི་བེད་ཟེར་གྱི་ནས་ཡོང་དེའི་རྗེས་ལ་མེ་ཏི་ནེ་པཱལ་ཟེར་དེའི་རྗེས་ལ་ཡག་ལས་ཀ་བྱས་ཁག་པོ་བྱས་མེ་ཏི་ཧི་མཱལ་ཟེར་ནས་ཁྱབ་ཁོངས་ཆེ་འདུག་ཟེར་གྱི་ནས་ཁོང་ཚོའི་འོག་ལ་ཡག་བརྟེན་བྱས་ཀྱི་ནས་ཨ་ཡ་རིན་པོ་ཆེ་ལ་སྙན་སེང་ཞུ་ཡས་འདི་བྱས་བྱས་ནས་གང་ལྟར་ད་ཡང་ཕ་གི་ལ་ཡ་སྨན་གྱི་སློབ་གྲྭ་ཆུང་ཆུང་ཞིག་བཙུགས་རེད་ཨ་ནི་སྨན་གྱི་སློབ་གྲྭ་ཞིག་བཙུགས་བྱས་ཤིང་འདི་ནང་ལོགས་ལ་ཡ་དགོན་སྡེ་ཁག་འདི་འདྲའི་ད་ང་ཚོ་བ་ནི་ཕར་ཤར་ཁུམ་བུའི་ནང་ལ་ཡོད་བསྡད་པའི་དགོན་སྡེ་ཁག་ཁ་ཤས་ཀྱི་ནང་ལོགས་ནས་ཨ་ནི་ཅིག་སློབ་ཕྲུག་འདི་འདྲའི་ཕར་བསྡུ་རུབ་ཀྱི་ཐོག་ནས་ཨ་ནི་ཁོ་ཚོ་ཡ་ག་ལ་ཡ་འཁྲུལ་ཞིག་རིན་པོ་ཆེའི་དགོན་པ་ཡ་གའི་ཐུབ་བསྟན་ཆོས་གླིང་ནང་ལོགས་ལ་ཡ་སླེབས་བྱས་བྱས་ནས་ཕ་གི་ལ་ཡ་ངེད་ཀྱི།

སྨན་རྩིས་ཁང་གི་ད། ཡན་ལག་གསར་པ་དེ་ཉིས་སྟོང་བཅུ་གཉིས་ཀྱི་ཕྱི་ཟླ་བཞི་པའི་ཚེས་གཅིག་ནང་ལོགས་ལ་དེ་འགོ་བཙུགས་ཏེ་རེད་ད་དེ་ནས་བྱས་ནས་ད། ཕྱི་ཟླ། ཟླ་གཉིས་ཕྱི་ཟླ་བཅུ་གཅིག་ལ་སོགས་རེད་ཉིས་སྟོང་ཉི་ཤུ་གྱི་ཕྱི་ཟླ། བཅུ་པའི་གི་ཚེས། བཅོ་ལྔ་བར་ལ་ཡང་ངས་དེ་བསྡད་པ་བྱས་དེ་ནས་ཉིས་སྟོང་བཅུ་གསུམ་གྱི་སྒང་ཙམ་དེ་ལ་ཡང་གང་ད། ང་ཚོ་སྨན་རྩིས་ཁང་ནང་ལོགས་ཡིན་པ་ཡིན་ན་ད་ང་ཚོ MD ཞུ་དགོས་རེད་པ་ལ་ད་ང་ཚོ་སྨན་རམས་པ་གི་ལག་འཁྱེར་དེ་ཨ་ནི་ལས་ཀ་ལོ་བཅུ་བྱས་ཚོགས་པ་དེ་ནང་ལོགས་ལ་ལས་ཀ་ལོ་བཅུ་བྱས་ཚར་བའི་གི་རྗེས་ལ་ཡང་ཨ་ང་ཚོ་ལ་ཡང་དེ་འདྲ་ཅིག་ཡང་ཅིག་ང་རང་ཟེར་བའི་དེ་འདྲ་ཁོ་ནའི་གི་སོ་འགྲོགས་ཀྱི་ཡོད་རེད་ལ་ད་ག་འདྲ་ཡིན་དུས་སྒང་ལ་ཡང་དེ་སྨན་རམས་པ་ཟེར་དེ་ད་ཉིས་སྟོང་བཅུ་གསུམ་ལོ་ལ་ཡང་ཨ་ནི་དེའི་ཐོག་ལ་ཡང་ཅིག་གི་ལག་འཁྱེར་ཅིག་ད་དེ་ང་ལ་ཡང་རག་བསྡད་ཡོད་རེད་དེའི་རྗེས་ལ་ཡང་ཨ་ནི་ཡང་ཅིག་སྨན་རྩིས་ཁང་གི་ད་ང་ཚོའི་ཁྲལ་གྲོགས་ཅིག་གཏོར་ནས་ད་ཡང་ཡང་ཅིག་ཨེམ་ཆི་རྒན་པ་ཡང་ནི་ཡང་གན་རྒྱ་ནས་བཏང་རེད་ལ་ད་འོ་དེ་འདྲ་བྱས་བྱས་ནས་ད་གང་ལྟར་དུ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་བཞི་པའི་ཚེས་གཅིག་ནས་ཨ་ནི་སྨན་རྩིས་ཁང་གི་སྒྲིག་ཁོངས་ནས་ཕར། དགོངས་པ་གཙང་མ་གཙང་རྐྱང་ཅིག་གཏན་དུ་ཞུས་བྱས་ཤིང་ད་དེ་འདྲ། ཏོག་དབྱིབས་ཀྱི་གཉན་རིམས་ཀྱི་ནད་གཞི་འདི་གི་དུས་ཡུན་དང་འདྲ་ཅིང་ད་དེ་འདྲ་དེས་ལྷོད་ལྷོད་བྱས་ནས་བསྡད་བསྡད་ཡོད་ཟེར་བྱས་ཤིང་དེ་འདྲའི་ཅིག་ད་ང་རང་གིས་ཞུས་ཡིན་ད་འདི་ངེད་ཀྱི་ངོ་སྤྲོད་འདྲ་བོ་ཅིག་གི་ཚུལ་ནས་ཞུ་གི་ཡོད་ལ། ཡང་གླུ་དབྱངས་ལེ་ཚན་ནང་ལ་བསྟན་འཛིན་ཆོས་རྒྱལ་གྱིས་བཏང་གནང་པའི་གཞས་མི་ཚེ་གཅིག་ཞེས་པ་དེ་དགྱེས་གསན་ཡོང་བ་ཞུ།

སྙིང་གཏམ་ཚང་མ་མི་ལ་མ་ཤོད། རྙོག་དྲའི་རྩ་བ་ཞིག་རེད། སེམས་བསྐྱིད་པའི་གླུ་ཞིག་ལེན། སེམས་སྐྱོ་དུས་ཕ་མ་ཅིག་དྲན་ཞེས་པའི་གཞས་དེ་ཉན་དུས་སེམས་པ་ཡང་ལྷོད་ལྷོད་ཆགས་ཀྱི། སྨན་པ་ལགས། ཏོག་དབྱིབས། རྒྱ་ཁྱབ་ནད་རིམས་འདིའི་ཐོག་བོད་ཀྱི་སྨན་གཞུང་ནང་ལ་གསལ་ཡོད་མེད་ཐོག་ལ་གསུངས་རོགས། བོད་ཀྱི་གསོ་བ་རིག་པའི་གི་གཞུང་ལྷག་ལྷག་པར་དུ་དེ་དང་ང་ཚོའི་གི་རྒྱུད་བཞི་རེད། དེ་མ་ཡིན་པའི་མན་ངག་ལྷན་ཐབས་རེད་ད་ག་ནང་བཞིན་གི་གཉན་རིམས་ཀྱི་སྐོར་མང་ཆེ་བ་གསུང་ས་འདི་ཨ་ནི་ང་རང་ཚོའི་གུ་རུ་རིན་པོ་ཆེ་ཀྱི་ཨ་ནི་སྨན་ཡིག་བདུད་རྩི་བུམ་པ་དང་ད་ག་ནང་བཞིན་བདུད་རྩི་ཚེ་འབུམ་འདི་ཚོའི་ནང་ལོགས་ལ་ཡང་གསུངས་ཡོད། ད་འདི་གསུངས་ཡོང་དུས་སྒང་ལ། ང་ཚོའི་གི་ཏོག་དབྱིབས་ཀྱི་གཉན་རིམས་འདི་གཉན་རིམས་གང་འདྲ་གཅིག་ནང་ལོགས་ལ་ཡང་ངོས་འཛིན་བྱ་དགོས་ཟེར་བཞིན་ཞུས་པ་ཡིན་ན། ང་ཚོས་གཉན་རིམས་བྱེ་བྲག་པ་ཞིག་འདི་རེད་ཞུ་ཡག་གམ་ཡང་ན་ངོས་འཛིན་དམིགས་བསལ་བྱེད་ཡག་ཅིག་མེད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོང་གི་འདུག་བོད་ཀྱི་གསོ་བ་རིག་པའི་ནང་ལོགས་ལ་ཡང་གཉན་རིམས་མི་འདྲ་བ་བཞི་བཅུ་ཙམ་ཅིག་འདུག་བྱས་ནས་བཤད་ཡོད་རེད། དེ་ཡང་མན་ངག་ལྷན་ཐབས་ནང་ལོགས་ལ་ཡང་ཅིག་གཉན་རིམས་ལེའུ་བཅོ་བརྒྱད་བཤད་ཡོད་རེད། རྒྱུད་བཞི་གི་ནང་ལོགས་ལ་ཡ་ཨ་ནི་གཅིག་གཉན་རིམས་དང་ཨ་ནི་རིམས་ཀྱི་ལེའུ་འདུག་སེ་བྱས་ནས་བཤད་དུས་ལྔ་ཅིག་བཤད་ཀྱི་ཡོད་རེད། ཁམས་གཙང་འབྲུག་རྒྱལ་གྱི་ཨ་ནི་གསོ་རིག་མན་ངག་མྱོང་བྱང་ཕྱོགས་བསྒྲིགས་ནང་ལོགས་ལ་ཡ་ལེའུ་བཞི་བཅུ་ལྷག་ཙམ་ཅིག་བཤད་ཡོང་གི་ཡོད་རེད། ད་འདི་ཚོ་ཚང་མ་ང་ཚོས་ཀྱི་དབྱེ་བ་གང་ལ་ཡ་བཞག་དགོས་ཟེར་ནས་བཤད་པ་ཡིན་ན། ནད་འབུ་འདྲ་མིན་ལ་ཡ་འཇོག་གི་ཡོད་མ་རེད་ད་དཔེར་ན་ཕྱི་ལུགས་ཀྱི་ལྟར་དུ་བྱས་པ་ཡིན་ན།

གཉན་རིམས་འདི་ཕོག་སའི་གི་ཡུལ་ལ་ཡང་ལྟོས་ནས་མི་འདྲ་བ་དབྱེ་བ་དཔེ་བཞག་ན་ཉི་ཤུའང་ཡིན་ནའི་རེད་སུམ་ཅུ་ཡིན་ནའི་རེད་བཞི་བཅུ་ཡིན་ནའི་རེད་ད་འདི་བཞག་བསྡད་ཀྱི་ཡོད་རེད། དཔེར་ན་གཟུགས་པོའི་ནང་ལོགས་ལ་ཡང་ཕོག་པ་ད་དེ་ཡང་དཔེ་ཆ་བཞག་ན་མགོ་ལ་ཨ་ནི་གཉན་ནད་འདི་ཕོག་པ་ཡིན་ན་ཨ་ནི་གཉན་ནད་ཀླད་གཟེར་ཟེར་ཡག་ལ་སོགས་པ། གྲེ་བ་ལ་ཡང་ཕོག་པ་ཡིན་ན་ཨ་ནི་ཅིག་གཉན་གག་པ་ཟེར་ཡག་ལ་སོགས་པ་ད་ག་ནང་བཞིན་གཟུགས་པོའི་གི་ཤ་སྒྲིམ་དེ་ཨ་ནི muscle། འདི་འདྲའི་ཅིག་ལ་ཕོག་པ་ཡིན་ན་ཨ་ནི་གཉན་ནད་ལྷོག་པ་ཟེར་ཡག་འདྲ་བོ་འདི་ལས། ད་ག་ནང་བཞིན་གྱི་རྒྱུ་མ་ལ་ཡང་ཕོག་པ་ཡིན་ན་ཨ་ནི་རྒྱུ་གཟེར་ཟེར་ཡག་ལ་སོགས་པ་ད་ག་ནང་བཞིན་གྱི་ཕོ་བ་ལ་ཡང་བབས་པ་ཡིན་ན་ཕོ་གླང། ད་དེ་ལྟར་དབྱེ་བ་མང་དག་ཅིག་ལ་ཡང་ཨ་ནི་འདུག་སེ་བྱས་ནས་ཕར་རིགས་སྤེལ་གྱི་རིགས་འགྲེ་བྱས་ཡོད་རེད། ནད་འབུ་རང་ལ་བརྟེན་ནས་དབྱེ་བ་ལོགས་སུ་བཤད་གཉན་རིམས་དབྱེ་བ་བཤད་པ་ཞིག་མ་རེད་དོ་ཟེར་བཞིན་ཞུ་ཡི་རེད་བ་ལགས། ད་བྱས་ཙང་ང་ཚོའི་བོད་ཀྱི་གསོ་བ་རིག་པའི་གཞུང་ནས་ཏོག་དབྱིབས་ནད་པ་འདི་རེད་བ་གཉན་རིམས་དབྱེ་བ་མང་པོ་གསུངས་ཡོད་པའི་ནང་ལོགས་ནས་བྱེ་བྲག་པ་འདི་ལ་སྦྱར་ནས་བཤད་ཡ་ཡོད་དམ་ཞེས་པ་ཡིན་ན་བཤད་ཡ་མེད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། གཉན་རིམས་སྤྱི་ཡི་ངོས་ནས་བསམ་བློ་གཏོང་གི་ཡོད་རེད་ད་ང་ཚོ་ད་གཉན་རིམས་སྤྱི་ཡི་ངོས་ནས་ད་བསམ་བློ་གཏོང་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད། གསོ་བ་རིག་པའི་ནང་ནས་དཔེ་ཆ་བཞག་ན་ནད་ཡམས་སྤྱིར་བཏང་གི་དམངས་ཁྲོད་ཀྱི་ཚིག་དེ་ལ་ཡ་འདུག་ཟེར་ནས་དམངས་ཁྲོད་ཀྱི་དེ་འདྲ་བེད་སྤྱོད་པའི་ཚིག་འདྲ་འདྲ་བོ་ཆགས་བསྡད་རེད། ང་ཚོས་གསོ་བ་རིག་པའི་ནང། རིམས་ཞེས་ལབ་ཀྱི་ཡོད་རེད་པ་ད་རིམས་ཟེར་དེ་ག་འདྲས་ཅིག་ལ་བཤད་ཀྱི་ཡོད་རེད་ཟེར་དུས་སྐབས་ལ་རིམས་ཟེར་བ་དེ་རྒྱུ་དང་རྐྱེན་ག་རེ་བཞག་ཡོད་ཞུས་པ་ཡིན་ན་རྒྱུ་དེ་གཙོ་བོ། དུས་སྙིགས་མ་ལྔ་བདོ་གི་སྐབས་ལ་ཡར་སླེབས་ཡོང་དུས་ག་ལ་ཨ་ནི་མི་རྣམས་ཀྱི་ཨ་ནི་ཉོན་མོངས་གསུམ་དེ་ཤས་ཆེར་ཡར་འཕེལ་ཡོང་བའི་གི་རྐྱེན་བྱས་བྱས་ནས་ཨ་ནི་འཛམ་གླིང་འདིའི་ནང་ལོགས་ལ་ཡར་ཨ་ནི་མི་དགེ་བའི་གི་ལས་མང་པོ་ཞིག་བྱས་པའི་གི་དཔེར་ན་ཆོས་ལུགས་ཕན་ཚུན་བར་ལ་ཡར་ཅིག་འཐབ་རྩོད་བྱེད་ཡ་རེད། ལུང་པ་ཕན་ཚུན་བར་ལ་ཡང་མ་འཆམ་པའི་གི་ཐོག་ནས་དམག་འཁྲུག་བརྒྱབ་ཡ་རེད་ད་ག་ནང་བཞིན་གྱི་ཐ་ན་ཆུང་ཆུང་ཁྱིམ་ཚང་ནས་བཤད་པ་ཡིན་ན་ཨ་ནི་ཕ་མ་སྤུན་མཆེད་ནང་ལོགས་ལ་ཡང་ཨ་ནི་ཅིག་ནང་ཁུལ་མ་འཆམ་པའི་གི་ཐོག་ནས་ཅིག་འཁྲུག་པ་བརྒྱག་ཡ་དེ་འདྲས་བྱེད་པའི་གི་རྐྱེན་བྱས་བྱས་ནས་ཨ་ནི་ག་རེ་ཡོང་གི་ཡོད་རེད་ཟེར་དུས་གང་ལ་འཇིག་རྟེན་འདིའི་ནང་ལོགས་ལ་ཡང་ཡོད་པའི་མི་དགེ་བའི་གི་ལས་མང་པོ་ཅིག་བྱས་ཡོང་དུས་གང་ལ་ཨ་ནི་ང་ཚོའི་གི་འཇིག་རྟེན་ཁམས་ཀྱི་བདག་པོར་གྱུར་པའི་གི་ཨ་ནི་སྲིད་པ་ཡང་ཆགས་དུས་ནས་བྱས་པའི་གི་ད་དེ་འདྲ་བདག་པོར་གྱུར་པ་དཔེ་ཆ་བཞག་ན་མ་མོ་རེད་མཁའ་འགྲོ་རེད་ལྷ་རེད་ཀླུ་དེ་ཚོ་ཨ་ནི་ཕར་ཁྲོས་འགྲོ་གི་ཡོད་རེད་ཟེར་བཞིན་བཤད་ཀྱི་ཡོད་རེད། འཇིག་རྟེན་འདི་ཨ་ནི་གར་འགྲོ་དགོས་ཟེར་ན་འཇིག་རྟེན་འདི་སྲུང་མཁན་ལྟར་ཆགས་བསྡད་ཀྱི་ཡོད་རེད་ད་དེ་འདྲ་དེ་མ་མོ་དང་མཁའ་འགྲོ་དང་ལྷ་སྲས་བཅོལ་བ་དེ་ཚོ་ཨ་ནི་ང་ཚོའི་གི་འཇིག་རྟེན་འདི་ཨ་ནི་ཡང་སྲུང་བ་པོ་སྲུང་བ་པོ་སྲུང་བ་པོ་བྱེད་མཁན་གྱི་གཞི་ཅིག་ཆགས་བསྡད་ཀྱི་ཡོད་རེད། འཇིག་རྟེན་འདིའི་སྒང་ལ་ཡང་གནས་པའི་གི་འགྲོ་བ་མི་ཚོས་ཀྱི་ཨ་ནི་འདོད་ཆགས་ཞེ་སྡང་གཏི་མུག་གསུམ་དང་ཨ་ནི་སྙིགས་མ་ལྔ་བདོ་གི་སྐབས་ལ་ཡང་ཨ་ནི་རྫས་སྦྱོར་འདྲ་མིན་སྤྱོད་པའི་གི་རྐྱེན་བྱས་བྱས་བྱས་ནས་ཨ་ནི་ཁོང་རྣམས་ཁོང་ཁྲོ་ཟ་བྱས་བྱས་ནས་གང་ལྟར་ཁྲོས་བྱས་བྱས་ནས་ཨ་ནི་ང་ཚོའི་ལ་ཡང་ནད་ཀྱི་ཁ་རླངས་བཏང་གི་ཡོད་རེད། ཅེས་འདི་འདྲས་ད་ཟེར་སྲོལ་འདྲ་བོ་ཅིག་ཡོད་རེད། དེ་བཞིན་དུས་བཞིའི་གི་འབྱུང་བ་དམན་ལྷག་ལོག་གསུམ་བྱུང་བ་དང་ད་ག་ནང་བཞིན་གྱི་སོ་སོའི་གྱི་རྒྱུན་གཏན་གྱི་ཨ་ནི་ཟས་དང་སྤྱོད་ལམ་ལ་སོགས་པ་བསྟེན་སྟངས་མ་འདྲ་བའི་གི་རྐྱེན་བྱས་བྱས་བྱས་ནས་ཨ་ནི་གཉན་རིམས་དེ་ཡང་སྐྱེས་ཡོང་གི་ཡོད་རེད། ད་གཉན་རིམས་སུ་ཡར་སྐྱེ་ཡག་གི་གང་ལྟར་རྒྱུ་རྐྱེན་འདི་ལྟར་འདུག་ཟེར་ལྟར་དེ་ཆགས་བསྡད་ཀྱི་ཡོད་རེད། དེ་ཚོ་ཨ་ནི་ཁོ་གཞུང་ནང་ལོགས་ལ་ཁོ་གཅིག་གསལ་པོ་རེ་བཞིན་བཤད་བསྡད་ཀྱི་ཡོད་རེད་ཅེས་བཞིན་བཤད་ཀྱི་ཡོད་ལ། ད་གསོ་རིག་པའི་གཞུང་ནང་ལོགས་ལ་ཡར་དཔེ་ཆ་བཞག་ན་དབྱེ་བ་ཕྱེས་པ་ན་གཉན་ནད་ཟེར་དང་གཉན་རིམས་ཟེར་དང་སྐྲ་གཅིག། རེ་བ་ལ། གཉན་ཟས། གཉན་རིམས་བཅས་ནི་འོ་གཉན་ནད་ཟེར་བཞིན་དེ་འདྲ་བཤད་སྲོལ་དེ་འདྲའི་ཁག་གསུམ་སུ་འབྱོར་གྱི་ལྟ་འདུག་ཆགས་བསྡད་ཡོད་རེད། དེ་ཚོ་གསུམ་པོ་ཁྱད་པར་ཏེ་ཞེས་ཡོད་རེད། ད་དཔེ་བྱས་ན་རིམས་ཀྱི་དོན་དག་དེ་ག་འདྲས་ཆགས་ཡོད་ན། གོས་དང་དྲི་ཅིག་གི་ཐོག་ནས་ཨ་ནི་འཇུག་སྒོ་དྲུག་ཏུ་ལ་ཡང་རིམ་པས་ཞུགས་པ་ལ་ཡང་བརྟེན་བྱས་ནས་དྲིས་ཕོག་ཡམས་སུ་རིམ་གྱིས་འགོས་པའི་ཕྱིར། ཨ་ནི། བྱས་ནས་ད་རིམས་ཞེས་བྱ་བའི་མིང་དུ་བཏགས་པ་ཡིན་ཟེར་ནས་བཤད་ཀྱི་ཡོད་རེད་པ་ད་ཕྱི་ནས་བཏང་བའི་ནད་འབུ་ཕྱི་ནས་ཡོང་བའི་གི་ནད་འབུ་ནད་བདག་མ་མོ་མཁའ་འགྲོས་བཏང་བ་ཡིན་ནའི་རེད་ཀླུས་བཏང་ནའི་རེད་ལྷས་སུས་བཏང་ཡིན་པ་ཡིན་ནའི་རེད་བར་སྣང་ཁམས་ལ་ཡང་ནི་རླུང་གིས་ནང་ལོགས་ནས་སྣ་བུག་དང་ཁ་དང་བ་སྤུ་དེ་ཚོའི་ནང་ལོགས་ལ་ཡར་ཞུགས་བྱས་ཨ་ནི་གཟུགས་པོའི་ནང་ག་ལེར་རིམ་པས་ཡར་སླེབས་བྱས་བྱས་ནས་ཡར་ན་ཚ་ཡོང་བར་འགྱུར་རོ་དེ་ལ་ཡར་ཨ་ནི་རིམས་བྱས་བྱས་ནས་ལབ་ཀྱི་ཡོད་རེད། སླེབས་པའི་ཞིག་ལ་ཡར་ཁ་དང་རིམས་བྱས་འགྱུར་གྱི་ཡོད་དེ་ཡང་ཨ་ནི་རྒྱ་ཁྱབ་ཏུ་ཁྱབ་འགྲོ་ཡ་ཡོད་དོ་ཅོག་རེད། དེ་ཡང་མི་གཅིག་ནས་གཅིག་ལ་ཡ་འགོ་ཡ་གཅིག་ལ་ཡ་ཨ་ནི་འདུག་ས་རིམས་ཟེར་བྱས་ནས་ལབ་ཀྱི་རེད་ཟེར་དཔེར་ན་རིམས་ཀྱི་ཚ་བ་བལ་ནད་དང་ཆམ་པའི་རིམས། རིམས། དེང་དུས་སྐད་ཆ་བཤད་པ་ཡིན་ན་ད་ཕྱི་ནས Bacteria དང Virus། ཁ་རླུང་བརྒྱུད་ནས་ཨ་ནི་སྣ་བུག་རེད་ཁ་ཡི་བརྒྱུད་བྱས་བྱས་ཡ་འཛུལ་བྱས་ཨ་ནི་གཟུགས་པོའི་ནང་སླེབས་ཡོང་དུས་གཟུགས་པོའི་གི་ཆ་ཤས་ག་བར་སླེབས་པ་ཡིན་ན་ཡང་ཨ་ནི་མང་པོ་གཅིག་ག་ས་གཅིག་གོ་རེ་ཟེར་ནས་མང་པོ་གཅིག་ཡིན་ན་དཔེ་ཆ་བཞག་ན་དེང་སང་ད་ཏོག་དབྱིབས་འདྲ་པོ་གཅིག་ལ་ཡར་མཚོན་བྱས་ན་ད་དེ་འདྲའི་འདྲ་པོ་ཞིག་རེད་བ་ལ། ནད་འབུ་གཅིག་ཡིན་ན་ད་དེ་ནད་གློ་བའི་ནང་དུ་ཡར་སླེབས་ཡོང་གི་ཡོད་རེད། ད་གློ་བའི་ནང་ལོགས་ལ་ཡར་སླེབས་པའི་རྗེས་ལ་ཡར་ཨ་ནི་གློ་བ་ལ་ཡར་ཁོ་གནོད་སྐྱེལ་གྱི་ཡོད་རེད། སྐྱེལ་གྱི་ཡོད་དུས་ཀ་གློ་བ་འདི་ལ་ཡར་གཙོ་བོ་ག་རེ་ཟེར་ན། གློ་བ་འདི་ལ་ཡར་ཨ་ནི་ནད་ཡོང་གི་ཡོད་དུས་ཀ་ལ་གློ་བ་འདི་གཙོ་བོ་ད་དབུགས་ཀྱི་རྟེན་འདྲ་པོ་ཆགས་ཡོང་གི་རེད་བ། དེའི་རྐྱེན་བྱས་བྱས་ཨ་ནི་བེ་སྣབས་མང་པོ་ཅིག་ཡར་འཕེལ་བྱས་བྱས་ནས་ཨ་ནི་གློ་བའི་གི་དབུགས་འཐེན། ཁག་པོ་བྱས་བྱས་དབུགས་འཐེན་མ་ཐུབ་པ་དེ་འདྲའི་ཆགས་དུས་ཀ་ལ་ཨ་ནི Oxygen དེ་ཚོ་བཏང Oxygen བཏང་བྱས་བྱས་ནས་དབུགས Oxygen དེ་ཚོ་ཡར་ལེན་མ་ཐུབ་པའི་དེ་འདྲའི་ད་ནི་ཛ་དྲག་ཆགས་ཡོང་གི་ཡོད་དུས་ཀ་ལ་ཨ་ནི་འོ་ད་དེ་འདྲའི་གྲོགས་ཀྱི་ཡོང་གི་རེད་པ་ལ་ད་དཔེར་ན་ཅིག Corona ནད་པ་མང་པོ་ཅིག Positive ཐོན་གྱི་ཡོད་རེད་རེད་བ་བརྟག་དཔྱད་བྱས་པའི་གི་བརྒྱུད་ནས Positive ཐོན་གྱི་ཡོད་པ་ཡིན་ན་ཡང་ཨ་ནི་ན་ཚ་ཅི་ཡང་མེད་བསྡད་པ་ད་དེ་ང་ཚོ Asymptomatic ཟེར་བྱས་ནས་ཟེར་གྱི་འདུག་པ་ད་དེ་ཚོ་སོ་སོ་ནད་པ་ཕོག་ཡོང་དུས་ས་གཅིག་ན་ཚ་དེ་ཕོག་ཡོང་བའི་སྐབས་ལ་སོ་སོ་སོ་སོ་ན་ཚ་ཕོག་པ་ཧ་མ་གོ་བའི་གི་ཐོག་ནས་ཨ་ནི་སོ་སོ་སོ་ཡ་དྲག་ཕྱིན་པ་ད་སོ་སོ quarantine དེ་འདྲ་དེ་འདྲ་རེད་གང་ལྟར་སྣང་མེད་ཀྱི་ཐོག་ནས་ད་སོ་སོའི་གི་ལུས་ཟུངས་ཡག་པོ་ཡོད་དུས་གང་ལྟར་སོ་སོ་ག་ལེ་ག་ལེ་སོ་སོ་དྲག་འགྲོ་གི་རེད་པ་ཨོ་དེ་ཡ་རིམས་འདྲ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ནད་འབུ་གཟུགས་པོའི་ནང་ལ་སླེབས་པ་ཙམ་ལས་ཨ་ནི་གནོད་སྐྱོན་བཟོས་མ་ཐུབ་པར་རིམས་ལ་ཡ་ཆ་བཞག་དགོས་དཔེར་ན། Corona འདྲ་པོ་ཅིག་ཨ་ནི Virus ཛ་དྲག་པོ་ཆགས་པ་ལ་ཡ་གཉན་རིམས་ཅེས་བརྗོད་ཀྱང་ཆོག་གི་ཡོད་རེད། བ། ནད་འབུ་གཟུགས་པོའི་ནང་ལོགས་ལ་སླེབས་པ་གང་ཞིག་ལ། ཅིག་ག་རེ་ཟེར་ནད་འབུ་མང་དག་འཕེལ་བའི་གཉན་ཁ་དང། བསྡོངས་བྱས་བྱས་ནས་དབུགས་ཀྱི་རྒྱུ་བ་དེ་འགག་བྱས་བྱས་བྱས་ནས་གང་ལྟར Oxygen འཐེན་མ་ཐུབ་པ་དེ་འདྲའི་ཆགས་ཡོང་དུས་ཀ་ལ་ཨ་ནི་ཁོ་ཛ་དྲག་ནད་ལ་འགྱུར་གྱི་རེད་ད་དེ་ཚོ་ལ་ཡིན་པ་ནི་གཉན་ཞེས་ཛ་དྲག་པོའི་གོ་དོན་ལ་ཡ་གོ་ཡོང་གི་ཡོད་རེད། ད་གང་ལྟར་གཉན་རིམས་ཅེས་ཟེར་ན་ད་འགྲིག་གི་ཡོད་ད་དེ་ཚོ་ལ་ཡ་ད་ཕྱི་ལོགས་ནས་ཡོང་བའི་ནད་འབུ་འདི་གཟུགས་པོའི་ནང་ལོགས་ལ་ལྷན་སྐྱེས་སུ་གནས་པའི་ཁྲག་གི་སྲིན་རེད་ཁྲག་སྲིན་དམར་པོ་ཟླུམ་ལ་དམར་བ་སྟེ་ཟེར་ཁོང་གཉིས་མཉམ་དུ་བསྡོམས་ནས་འཁྲུགས་པའི་གཟུགས་པོ་གཟུགས་པོའི་ལུས་ཟུངས་དེ་ཚོ་ཡ་ཟོས་བྱས་བྱས་བྱས་ནས་ཨ་ནི་གཉན་ནད་ཞེས་བརྗོད་ཀྱི་ཡོད་རེད་ད་བྱས་ཙང COVID nineteen དེ་ལ་ཡ་དབྱེ་བ་གཉིས་ཕྱེ་དགོས་ཀྱི་ཡོད་རེད་ད་འདི་འདུག་སོང་དབྱེ་བ་གཉིས་ཕྱེ་དགོས་ཀྱི་འདུག་བསམ་བསམ་ཞིག་འདུག་ད་སོ་སོའི་ནང་ལ་སོ་སོའི་སེམས་པའི་ནང་ལ་རེད་བ། གཅིག་གིས་གང་འདྲས་བྱེད་དགོས་འདུག་ཟེར་དུས་གང་ལ་ད positive ཡིན་པ asymptomatic ཟེར་བ་དེ་སྨན་པ་ལ་ཡང་བསྟེན་གཏུགས་མ་བྱས་པར་སོ་སོར་དྲག་ཕྱིན་པ་དེ་རིམས་འདྲ་བོ་ཅིག་ལ་ཡང་ཤ་ད་དེ་ལས་ཕར་འདོགས་བྱས་ཕྱིན་ནས་ད་ནད་གློ་བ་ལ་བབས་པར་བྱས་བྱས་བྱས་དབུགས་རྒྱུན་དབུགས་ཀྱི་རྒྱུ་བ་འདི་ཚོ་རྒྱུན་ཚོ་ཕ་ད་ཅིག་ཉེན་ཁ་ཆེན་པོ་ཆགས་ཕྱིན་ནས oxygen ལ་སོགས་པ་དེ་ཚོ་བཏང་ཡས་ད་དེ་ཚོ་ལེན་དགོས་ཆགས་ཡས་འདི་དེ་ཨ་ནི་ག་བ་ལ་བྱ་དགོས་ཚུལ་ད་ཨ་ནི་གཉན་རིམས་ཞེས་བཞིན་རིམས་འདྲས་ཅིག་བྱ་བ་ན་ཨ་ནི་འགལ་ཟླ་ཅིག་མེད་པ་ཅིག་ད་འགྲོ་གི་འདུག་བསམ་བསམ་ཞིག་འདུག་ད་གང་ལྟར་དུ་ཏོག་དབྱིབས་ནད་དེ་རྡོར་ཡག་ཉིད་ད་བོད་ཀྱི་གསོ་བ་རིག་པའི་གཞུང་ནང་ལ་ཡང་ད་བཤད་ཡོད་རེད་བཤད་ཡོད་མ་རེད་ད་འདི་ད་ཅིག་བཤད་ཡོད་རེད་ཟེར་གྱིན་ཞུས་ནས་སྡོད་ཀྱི་ཡོད་རེད་ལ་ཟེར་ཡོད་ཞུས་ན་ཟེར་ཡོད་པ་ཅིག་ཆགས་ཡོང་གི་ཡོད་དེ་ཡང་གསོ་བ་རིག་པའི་གི་གཞུང་རྒྱུད་བཞི་ནང་ཡོད་པ་དང་དེ་ལས་གྱེས་པ་བདུད་རྩིའི་བུམ་པ་རེད་མན་ངག་ལྷན་ཐབས་དེའི་ནང་ལ་ཡང་གསུངས་ཡོད་པས་ངོས་འཛིན་བྱེད་དགོས། གཉན་ནད་འདི་བྱེ་བྲག་པ་གཅིག་ལ་ཡང་ངོས་འཛིན་བྱ་ཐབས་བྲལ། བྱས་ཙང་ད་འདི་གཉན་གློ་བ་ལ་ཡང་བབས་པ་གཅིག་ལ་ཡང་ཨ་ནི་ངོས་འཛིན་བྱེད་དགོས་པ། དགོས་པའི་གི་ནད་ཅིག་ཆགས་བསྡད་ཡོད་རེད། ད་འདི་ཡང་ཨ་ནི་འབབ་སའི་གི་གནས་ལ་ཡང་བརྟེན་བྱས་ཀྱི་ཨ་མིང་བཏགས་པ་རེད་མ་གཏོགས་ནད་འབུ་འདི་ལ་ཡང་བརྟེན་བྱས་ཀྱི་ཨ་ནི་མིང་གཅིག་བཏགས་པ་ཅིག་ཆགས་ཀྱི་ཡོད་མ་རེད་ཟེར་གྱི་ནི་ཞུ་ཡི་ཡིན་ལ་ང་ཚོ་བོད་ཀྱི་གསོ་བ་རིག་པའི་གཞུང་ནང་ལོགས་ལ་ཡིན་པ་ཡིན་ན། བོད་སྨན་གྱིས་ནད་འབུ་མེད་པ་བཟོ་གི་ཡོད་ན་ཡང་ན་ལུས་སྟོབས་ཉམས་པ་གསོ་གི་ཡོད་ན། ང་ཚོ་བོད་པའི་གི་སྨན་གི་ཐོག་ནས་ན་འདི་ཚོ་གཉིས་ཀ་གི་ལས་བྱེད་ཀྱི་ཡོད་རེད། དཔེར་བྱས་ན་ནད་འབུ་མེད་པ་བཟོས་པའི་ཁ་ལ་ཡང་ཨ་ནི་ལུས་ཟུངས་ཡང་གསོ་ཡས་གི་ཨ་ནི་ཐབས་ཡང་བྱེད་ཀྱི་ཡོད་རེད། དཔེར་བྱས་ན་བོད་སྨན་གི་ཁྱད་ཆོས་དེ་ག་རེ་འདྲ་བོ་ཅིག་ཡོད་རེད་ཟེར་དུས་གང་ལ་ཡང་དཔེར་བྱས་ན་སྨན་ལ་ཡང་ཆིག་ཐང་ཟེར་ཏེ་ཡང་སྨན་སྦྱོར་ནུས་པ་མང་པོ་སྨན་སྦྱོར་མང་པོ་ཅིག་སྤྲད་ཕྱིན་ནས་སྨན་ཡོད་རྒྱུ་ཨེ་ཡོད་རེད་ད་ཆིག་ཐང་ཟེར་ཏེ་འདྲ་ཡོད་རེད་ད་ཏིག་ཙམ་ད་མང་ཆེ་སྨན་གཅིག་གི་ནང་ལོགས་ལ་ཡང་ཨ་ནི་ཅིག་རྫས་མང་པོ་ཅིག་ཡང་མཉམ་དུ་སྡུད་བྱེད་ཅིག་ནི་ཡོད་དུས་གང་ལ་ཡང་ཨ་ནི་འདི་གི་ཁོ་རང་གི་ལས་ཀ་བྱེད་སྟངས་ཁོ་ཡང་ཅིག་ལོགས་ཀ་ཆགས་བསྡད་རེད་ཅིག་རྫས་དེ་འདྲའི་ནང་ལོགས་ནས་མང་པོ་ཅིག་གིས་ཨ་ནི་རང་གི་ལུས་ནང་ལོགས་ལ་ཡང་ཆགས་བྱས་པའི་གི་ནད་འབུ་ཆུ་རུ་དེ་མེད་པ་བཟོས་འགྲོ་བའི་དྲུག་ཅིག་ཨ་ནི་རེ་འགས་ཀྱིས་ཨ་ནི་ག་རེ་བྱེད་ཀྱི་ཡོད་ཟེར་ན་གཟུགས་པོའི་ནང་ལོགས་ལ་ཡང་ཟུངས་ཕར་ཉམས་བསྡད་པ་དེ་ཨ་ནི་ཟུངས་དེ་ཡང་གསོ་ཡས་ལ་ཡིན་ནས་ཨ་ནི་ཐབས་བྱེད་ཀྱི་ཡོད་རེད་ཟེར་བཞིན་ཞུས། བྱས་ཙང་ང་ཚོ་ཕྱི་མའི་རྒྱུད་ཀྱི་ལེའུ་ནང་ལོགས་ལ་དེ་འདྲས་ཅིག་ཡོད་ལ། འགྲོ་བའི་ལུས་འདི་འབྱུང་བ་བཞི་ལས་གྲུབ་གསོ་བྱའི་ནད་ཀྱང་འབྱུང་བ་བཞི་ཡིས་བསྐྱེད་གཉེན་པོའི་སྨན་ཡང་འབྱུང་བཞིའི་ངོ་བོ་ཉིད་ལུས་ནད་གཉེན་པོ་བདག་ཉིད་གཅིག་པར་འབྲེལ་ཞེས་བྱ་བ་རེད་ད་ང་ཚོས་ཀྱི་གཟུགས་པོ་འདི་གཙོ་བོ་ད་ཅི་ག་གཟུགས་རེད། འབྱུང་བའི་གི་བཞི་ལ་ཡང་བརྟེན་བྱས་ནས་གྲུབ་བྱ་ཡ་བྱས་ཡིན་དུས་གང་ལ་ཡ། འགྲོ་བའི་ལུས་འདི་འབྱུང་བ་བཞི་ལས་གྲུབ་ཟེར་བ་ད་ང་ཚོས་ཀྱི་གཟུགས་པོ་འདི་ཡང་འབྱུང་བ་བཞི་ལ་ཡ་བརྟེན་ནས་ཕར་གྲུབ་བསྡད་པ་བྱས། ཨ་ནི་འགྲོ་བའི་ལུས་འབྱུང་བ་བཞི་གསོ་བྱའི་ནད་ཀྱང་འབྱུང་བ་བཞིས་བསྐྱེད་ཟེར་ཏེ་ད་ང་རང་ཚོའི་གི་གཅིག་གི་ནད་ཅིག་ཡིན་པ་ཡིན་ནས་ཁོ་སྐྱེས་ཏེ་ཨ་ནི་འབྱུང་བ་འབྱུང་བའི་གི་ཁོ་ཚོ་ཕར་མ་སྙོམས་པའི་གི་རྐྱེན་གི་འཁྲུགས་བྱས་པའི་གི་རྐྱེན་གི་ཡ་ན་ཚ་ལངས་ཨེ། ན་ཚ་དེ་ལ་ཡ་ཨ་ནི་གཉེན་པོའི་སྨན་ཅིག་བསྟེན་གི་ཡོད་དུས་གང་ལ་ཡ་འདི་ཡིན་པ་ཡིན་ནས་ཨ་ནི་འབྱུང་བ་བཞི་གི་སྟོབས་ལ་བརྟེན་ནས་ཚུར་འཛོམས་ཡོད་ཅིག་བྱས་ཙང་ཡིན་དུས་གང་ལ་ལུས་དང་ནད་དང་གཉེན་པོ་གསུམ་དེ་ཨ་ནི་འབྱུང་བའི་གི་བཞི་དེ་ཕར་ཚུར་ཕན་ཚུན་སྙོམས་པར་བྱས་ཅིག་ཨ་ནི་ང་ཚོ་བོད་པའི་སྨན་ནང་དེ་འདྲ་བཤད་ཀྱི་ཡོད་རེད་ཟེར་འདི་འདྲ་གཅིག་ད་ཞུ་འདོད་བྱུང་ཟེར་བ། ད་ང་ཚོའི་གི་གཟུགས་པོའི་ནང་ལོགས་ལ་ཡང་ཆགས་བྱས་པའི་གི་དེ་འདྲ་ཚ་བ་ཅིག་ཡོད་པ་དེ་ལ་ཡང་དཔེ་བྱས་ན་ཚ་བ་མ་སྨིན་པ་ཟེར་ལ་སོགས་པ་དུག་སྟོངས་ཚད་ཟེར་ཏེ་དེ་འདྲ་མང་པོ་ཅིག་ཡོད་དེ་འདི་ཕྱི་ལུགས་ཀྱི་ནང་ལོགས་ལ་ཡང་དེ་འདྲ་ཁོ་ཚོས thermometer གི་རྒྱུད་ནས་བལྟ་ཡས་དེ་ཡང་འདི་ནང་ལོགས་གསལ་ཡོང་གི་མ་རེད་ཟེར་ཅིག་འདི་དག་ཅིག་ཞུ་འདོད་འདྲ་བོ་བྱུང་སོང་རོ་ལ། ད་ག་ནང་བཞིན་གི་ད་ཏོག་དབྱིབས་ཀྱི་གི་དེ་འདྲ་དཔེ་བྱས་བྱས་ན་ཆམ་པ་ཡིན་པ་ཡིན་ནའི་རེད་ད་ག་ནང་བཞིན་ཆམ་རིམས། གང་འདྲ་ཅིག་ཡིན་པ་ན་ན་ཚ་འདི་ལ་ཡང་ཨ་ནི་དང་པོ་ཚ་བ་ཅིག་བྱས་ཨ་ནི་རླུང་དེ་ཚོ་གཉིས་མཉམ་དུ་བསྡོངས་བྱས་བྱས་ནས་ཡོང་གི་ཡོད་རེད། དེ་འདྲ་ལ་ཡང་བལྟས་ཡོང་དུས་སྒང་ལ་ཐོག་མར་ང་ཚོས་ཀྱི་ཨ་ནི་བོད་པའི་གི་སྨན་ནང་ལོགས་ལ་ཡང་དང་པོ་ཚ་བ་དེ་སྨིན་ཡས་དེ་གལ་ཆེན་པོ་ཞེ་པོ་རྩིས་ཀྱི་ཡོད་རེད། ཚ་བ་དེ་སྨིན་ཡས་ལ་ཡང་ཨ་ནི་ང་ཚོས་ཐོག་མར་ཐང་བཏང་གི་ཡོད་རེད། ཐང་དེ་བཏང་བའི་གི་རྗེས་ལ་ཡང་ཨ་ནི། ནད་པ་དེ་གི་གཟུགས་པོའི་ནང་ལོགས་ལ་རྔུལ་ནག་ཚིལ་གྱུར་བྱས་བྱས་ནས་རྔུལ་ནག་གི་ཡོང་དུས་སྒང་ལ་ཨ་ནི་བ་སྤུའི་བུ་ག་གི་རྒྱུ་ལམ་གྱི་ཐོག་ནས་ཕར་ཕྱི་ལོགས་ལ་ཐོན་བྱས་བྱས་ནས་ཨ་ནི་ཚ་བ་ཚོ་ཕར་ཆག་འགྲོ་གི་ཡོད་རེད་ཟེར་གྱིན་ཅིག་ཞུ་འདོད་འདྲ་བོ་བྱུང་སོང་བ་ལ་ད་དེ་འདྲ་དཔེ་བྱས་ན་ང་ཚོའི་ཏོག་དབྱིབས་ཀྱི་ནད་གཞི་འདྲ་བོ་ཅིག་ཡིན་པ་ན་གློ་བ་ཁོ་རང་ལ་ཡང་ན་ཚ་ཞུགས་ཡོང་དུས་དེ་ལྟར་བཅོས་ཡས་ལ་ཡང་ཐོག་མ་གློ་བ་དེ་བད་ཀན་གྱི་གནས་ཡིན་དུས་བད་ཀན་གྱི་བེ་སྣབས་སོགས་མང་དྲག་ཅིག་ཡར་འཕེལ་ཡོང་བའི་གི་རྐྱེན་བྱས་བྱས་ནས་ཨ་ནི་དེ་འཇོམས་ཐབས་བྱས་ཏེ་ལ་ཡང་ང་ཚོས་ཀྱི་རིག་པ་བཏང་དགོས་ཀྱི་ཡོད་རེད་ད་དཔེ་བྱས་ན་གློ་རྒྱབ། དབུགས་གཏོང་ཡས་དང་དེ་འདྲའི་ཁག་པོ་ཡོད་པ་བཅས་དང་མིད་པ་ཚ་བ་སོགས་འབྱུང་བ་ཡིན་ལ་དང་སྨན་བཏང་སྟངས་ཁོ་རང་ལ་ལོགས་ཀ་ཡོད་རེད་ས་དཔེ་བྱས་ན་གཙོ་བོ་ཉེར་ལྔ་ལ་སོགས་པ་དང་ཕྱིའི་ཚུལ་དང་ཅུ་གང་ཉེར་ལྔ་དང་ཨ་ནི་ཅིག་མིད་པ་ཚ་བ་ན་ལི་ཤི་དྲུག་པའི་སྒང་ལ་ཁྱུང་ལྔ་ནི་ལ་དང་སྤང་རྒྱན་བཅོ་ལྔ་དང་སྨན་མང་པོ་བྱས་པ་རེད་དེ་འདྲ་ཅིག་ཞུ་འདོད་འདྲ་བོ་བྱུང་སོང་ད་དེ་ནད་གཞི་ཁོ་རང་གི་རྟགས་ལ་བལྟས་བྱས་ཨ་ནི་ང་ཚོས་ཡང་སྨན་ཅིག་བཏང་དགོས་ཡས་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད་བ། ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད། མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགེ་བའི་བློ་དང་ལྡན་པའི་ངང་ནས་གསན་གནང་ཡོང་བ་ཞུ།
ད་མ་འོངས་པ་ལ་ཡང་དངོས་གནས་བྱས་མི་སྤྱི་ལ་ཡིན་ནའི་རེད། ཨ་ནི་བྱེ་བྲག་བོད་ལ་ཆ་བཞག་ན།

སྤྱི་ཚོགས་ནང་ལ་ཡིན་ནའི་ཤེས་ཡོན་ཡོད་པ་ལྷག་བསམ་མེད་ན་རྙོག་དྲ་བཟོ་མཁན་ཞིག་ཡོང་བསྡད་ཀྱི་འདུག་འཛམ་བུ་གླིང་སྤྱི་ལ་ཆ་བཞག་ནའི་ད་ག་རེད། གོང་ས་མཆོག་གི་བཀའ་སློབ་ནང་ལ་ང་རང་ཚོས་འཛམ་གླིང་སྤྱི་ལ་ཕན་པའི་ལས་ཀ་གནང་དགོས་ཡས་དེ་གལ་གནད་ཆེན་པོ་ཡིན་པ་དང། ལས་ཀ་དེ་འདྲའི་ཅིག་འགྲུབ་ཡས་ལ་ཤེས་ཡོན་དེ་ལས་ལྷག་པའི་གལ་ཆེན་པོ་ཡིན་པ་དང་ཤེས་ཡོན་ཐོག་ལྷག་བསམ་དགོས་པ་ནི་གལ་གནད་ཆེན་པོ་རེད་གསུངས་སོང། གླུ་དབྱངས་ལེ་ཚན་ནང་ལ་གཞས་པ་བསྟན་འཛིན་ཀུན་བཟང་ལགས་ཀྱིས་བཏང་གནང་པའི་གཞས་ཆར་པ་ཞེས་པ།

ཐུགས་ལ་མངའ་བའི་བརྩེ་དུང་གི་བརྩེ་བ་དང་མཛའ་བརྩེའི་ཚོར་བ། ཁོར་ཡུག་གིས་ཀྱང་དེ་དག་ལ་མཐུན་པའི་ཆར་པ་ཕབ་དུས་སྤྲོ་སྣང་གིས་ལུས་པོའི་བདེ་བ་གོང་མཐོར་གཏོང་གི། ནུས་པ་ཡང་ཆེ་རུ་སྐྱེད་ཀྱི། སྨན་པ་ལགས་སྤྱིར་བཏང

དྲི་བ་འདི་གལ་ཆེ་ཤོས་འདྲ་བོ་ཅིག་བརྩིས་ཡོང་གི་ཡོད་རེད་ཟེར་བཞིན་ངས་དེ་ཞུ་འདོད་འདྲ་བོ་ཅིག་བྱུང་སོང། ནད་གཞི་གི་རྟགས་མང་པོ་ཅིག་ཆ་འདྲ་བ་ཡོད་ན་ཡང་འགའ་རེ་ཅི་ཡང་ཅིག་ནད་གཞི་ཁོ་རང་འགྲོ་ཁག་བཅས་ཆད་ཡོང་གི་ཡོད་རེད་བྱས་ཙང། གཉན་ནད་ཡིན་པ་ངོས་བཟུང་ཡག་ལ་ཡ་ཅིག་དང་ནད་དེའི་རྩ་དང་ཆུ་གང་ལ་བརྟེན་ནས་མྱུར་བ་ཡོད་ཞུས་ཟེར་བཞིན་འདི་ལབ་པ་ཡིན་དུས་སྒང་ལ་ཡ་ཅིག་དང་རིམས་དང་ཨ་ནི་ཅིག་གཉན་རིམས་ཟེར་དེ་རྩ་དེ་ངོས་བཟུང་བྱས་དེ་དཔེ་མི་སྲིད་ཁག་པོ་ཡོད་རེད། རྩ་དང་ཆུ་མི་འདྲ་བའི་རྟགས་མང་པོ་ཅིག་མ་འདྲ་བ་མ་འདྲ་བ་རྐྱང་རྐྱང་སྟོན་གྱི་རེད། གཙོ་བོ་དེ་ཚ་བའི་གི་ཆུ་དེ་ཚ་བའི་གི་ངོ་བོ་རང་བསྟན་ཡོང་གི་རེད། ད་ག་ནང་བཞིན་རྩ་ལ་ཡང་ཚ་བ་ཡིན་པ་གང་ཞིག་ལ་ཡང་རླུང་ཚད་ལྡན་པའི་གི་རྩ་ཡིན་པ་ན་དེ་རླུང་ཚད་ཀྱི་རྩ་འདྲ་བོ་ཅིག་བསྟན་ཡོང་གི་རེད། དེ་ལ་ཡང་གཏིང་ལ་གྲིམས་ཤས་ཡོད་དེ་ཁ་ལ་ཡང་ཏོག་ཙམ་ཡང་རྒྱག་གི་ཡོད་པའི་བཟོ་འདྲ་རྒྱས་པ་འདྲ་བོ་ཅིག་རེད། དྲི་ཆུ་དེ་རླུང་ཚད་ལྡན་པའི་གི་རྐྱེན་བྱས་ཏེ་དྲི་ཆུའི་མདོག་མར་ནག་ཟེར་གསུང་གི་སྣུམ་འདྲ་བོ་དེ་འདྲ་འདོད་ཡང་རེས་འགའ་དེ་ལས་ཏོག་ཙམ་ཡག་ག་འདྲ་བོ་ཡོད་དེ་ཀྱི་དམར་སྨུག་འདྲ་བོ་འདི་འདྲ་ཡོད་དེ་ཀྱི། རེད་བ། དང་པོ་རིམས་མ་སྨིན་པའི་སྐབས་སུ་ལ་ཡང་ལྦུ་བ་མང་པོ་ཅིག་ཡོང་གི་ཡོད་རེད་ཟེར་རིམས་དེ་དང་པོ་མ་སྨིན་པའི་སྐབས་ཅིག་ཡོད་རེད་བ་དེ་ཆུ་བརྟག་དེ་འདྲ་དཀྲུག་དཀྲུག་བཏང་ཡོང་དུས་སྒང་ལ་མ་སྨིན་པའི་སྐབས་ལ་ཡང་ལྦུ་བ་ཚོ་ཏོག་ཙམ་མཐུག་པོ་མང་པོ་ཡོང་གི་འགྲོ་གི་ཡོད་རེད། རིམས་དེ་ཚོ་ཅིག་དང་སྨིན་ཚར་བའི་གི་རྗེས་ལ་ཡ་ཨ་ནི་ག་རེ་ཡོད་ཟེར་དུས་ལྦུ་བ་ཚོ་ཕར་ལམ་སང་ཡལ་འགྲོ་གི་རེད་ཟེར་ད་ང་ཚོ་སྨན་གཞུང་གི་ནང་ལོགས་ཡིན་ན་ཁོ་སངས་སྐྱེན་ཟེར་བཞིན་བཤད་ཡོང་གི་ཡོད་རེད་བ། བྱས་ཙང་ཁོ་རྩ་ཆུ་གཉིས་ནས་ངོས་འཛིན་བྱེད་ཡག་དེ་ཏོག་ཙམ་ཁག་པོ་ཡོད་རེད་ཟེར་བཞིན་དེ་ང་གསལ་པོ་ཅིག་ཞུ་འདོད་བྱུང་སོང་བ། ནད་པའི་གི་ན་ཚ་ལ་ཡ་གཟིགས་ནས་ངོས་འཛིན་བྱེད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་ཟེར་ནས་ཅིག་ཞུ་འདོད་འདྲ་བོ་ཅིག་བྱུང་སོང། རིམས་འདྲ་བོ་ཅིག་ལ་ཡ་ཨ་ནི་ནད་གཞི་དེ་ན་བ་ཡིན་ན་དེའི་གི་རྟགས་དེ་ག་འདྲས་ཅིག་ཡོད་རེད་ཟེར་དེ་ཅིག་མར་ཞུས་པ་ཡིན་ན་ད་འདི་ལ་ཡ་རྨི་ལམ་ཟ་རེ་ཟི་རེ་དེ་འདྲས་སྟོན་ཡས་རྨི་ལམ་ཟ་ཟི་དེ་འདྲས་མང་པོ་ཡོང་ཡས་བྱེད། མགོ་བོ་ན་ཡས་བྱེད་ད་ག་ནང་བཞིན་གཟུགས་པོ་ལ་ཡ་གྲང་ཤུམ་རྒྱབ་ཡས་བྱེད། རུས་པའི་གི་ཨ་ནི་ཚིགས་གཞི་མཐའ་དག་ན་ཡས་བྱེད་ད་ག་ནང་བཞིན་བྱིན་ཉྭ་ལ་སོགས་པ་དེ་ཚོ་ན་ཡས་བྱེད་བྱིན་ཉྭ་ཟེར་དུས་སྒང་ལ་ད་མ་གི་དེ་ང་ཚོ calf muscle ཚོ་རེད་བ་ད་ག་ནང་བཞིན muscle དེ་ཚོ་རིམས་ཀྱི་ཨ་ནི་དེ་ཚོ་ཨ་ནི་མི་འགྱུར་བའི་གི་རྟགས་ཅིག་ཆགས་ཀྱི་ཡོད་རེད་ཟེར་རིམས་ལ་ཡ་ཨ་ནི་ཅིག། དེ་སྔ་ཇི་བཞིན་བཤད་སྲོལ་རིམས་ལ་མ་སྨིན། སྟོངས་ཚད་གཅེས་པར་བཟུང་ཟེར་བཞིན་སྨན་གཞུང་གི་ཡང་རྩ་བའི་གི་ཚིག་འགྲེལ་བྱེད་པོ་བྱེད། ཨ་ནི་ཆུའི་ལྦུ་བ་ལ་ཡང་བལྟས་ནས་ཨ་ནི་མདངས་ཅིག་ཡོད་རེད་པ་ད་ང་ཚོས་མདངས་དེ་མང་པོ་ཅིག་མཐོང་གི་ཡོད་ན་དེ་གཉན་རིམས་ཡིན་པའི་གི་རྟགས་ཅིག་རེད། དེ་འདྲས་ང་ཚོའི་གི་སྨན་པ་རྒན་པ་ཚོས་གི་དེ་འདྲས་བཤད་སྲོལ་འདྲ་བོ་ཅིག་ཡོང་གི་འདུག་རེད་བ་ལ། ད་དེ་ཡང་ཨ་ནི་ཉམས་མྱོང་དང་ལྡན་པའི་གི་སྨན་པ་གྲགས་ཅན་སྨན་པ་གཅིག་གང་ཟེར་དགོས་རེད་ནད་པ་མང་པོ་གཟིགས་བཞུགས་མཁན་དེ་ཚོ་གི་ཨ་ནི་ཉམས་མྱོང་མང་པོ་བསགས་བཞག་པའི་གི་ཨ་ནི་གཅིག་གང་ཟེར་དགོས་རེད་ཁོང་ཚོས་གི་སྡོམ་རྒྱབ་ཡོད་འདྲ་བོ་ཅིག་ཡིན་དུས་གང་ལ་དེ་ཚོ་ཁོང་ཚོས་བཤད་ཚོད་འདྲ་བོ་ཅིག་བྱས་ན་ཆུ་མང་ཆེ་བ་ཨ་ནི་གཅིག་གང་ཟེར་དགོས་རེད་དམར་སྨུག་བཟོ་འདྲ་བོ་ཅིག་བསྟན་ཡོང་གི་འདུག་ད་ཡིན་དུས་གང་ལ་ཡ་དེ་འདྲ་ཁྱེད་རང་གི་ད་གིན་དྲི་བ་གསུང་ཡོད་འགྱུར་བ་རྩ་དང་ཆུ་གང་ལ་ཡ་བསྟན་ཅེས་ཨ་ནི་བསྡུས་ཏེ་དྲིས་པ་རེད་ཟེར་ད་གཉན་སྲིན་དེ་གང་ལ་ཡ་བསྟན་ན་མྱུར་བ་ཡོད་ཟེར་འབྱོར་ད་དེའི་བུ་དེ་དྲི་བའི་སྒོ་ནས་བལྟ་རྒྱུ་དེ་ཧ་ཅང་གི་ཨ་ནི་རྩ་དང་ཆུ་ལ་བལྟས་བ་ལས་དེ་ཨ་ནི་གལ་ཆེ་དེ་མཐོང་གི་འདུག་ཅེས་ངས་སྡོམ་བྱས་ཏེ་འདི་ཞུ་གི་ཡིན། ཚེ་དབང་རིག་འཛིན་ལགས་གཉན་སྲིན་ལྟ་བུའི་ཤིན་ཏུ་ཕྲ་བའི་སྐྱེ་དངོས་རྩ་བརྟག་ལྟ་བུའི་ཁྲག་རྒྱུན་གྱི་ཚོར་བས་རྟོགས་ཡས་དང་དེ་བཞིན་སྨན་པ་ཞིག་གིས་ང་ཚོའི་མིག་ཤེས་བརྒྱུད་བྱས་ནས་ཆབ་བརྟག་ནང་ནས་ག་འདྲ་བྱས་ནས་ཤེས་ཐུབ་ཀྱི་ཡོད་ན། ཤིན་ཏུ་ཕྲ་བའི་གཉན་སྲིན་ང་ཚོ་བོད་ཀྱི་གསོ་བ་རིག་པའི་གི་གཞུང་ནང་ལོགས་ལ་ཡར་བཤད་ཀྱི་ཡོད་རེད་ཟེར་ན་ཏན་ཏན་བརྒྱ་ཆ་བརྒྱ་བཤད་ཀྱི་ཡོད་རེད། ཡིན་ནའི་མིག་གིས་བལྟས་ཀྱང་མཐོང་ཡ་ཡོད་པ་ཅིག་མ་རེད། རྩ་དང་ཆུའི་ནང་ལ་གཉན་སྲིན་ཡོད་མེད་ཅིག་རེད་དེང་སང་ཕྱི་ལུགས་ཀྱི་ཨ་ནི་ཕྲ་མཐོང་ཆེ་ཤེལ Microscope ཟེར་གྱི་རོ་ནང་ལོགས་ལ་ཡར་བལྟས་བྱས་བྱས་ནས་ཨ་ནི RTPCR ང་ཚོའི་ཤེས་ཀུན་རྫོབ་ད་ང་ཚོ་སྣ་ཁུང་ནང་ལོགས་ཡིན་ནའི་རེད་མིད་པའི་ནང་ལོགས་ཡིན་ནའི་རེད།

ཆུའི་ནང་ལོགས་ལ་ཡང་ནད་འབུ་འདུག་མི་འདུག་ང་ཚོས་བལྟ་གི་ཡོད་མ་རེད། ད་ག་ནང་བཞིན་ཕ་གིར་ད་རྩའི་ནང་ལོགས་ལ་ཡང་ང་ཚོ་ཕ་གི་རྩ་བལྟས་བྱས་བྱས་ནས་ཨ་ནི་ལག་པ་འཆང་སྟེ་བལྟ་གི་ཡོད་རེད་བ་དེ་བལྟ་དུས་གང་ལ་ཡང་ཕ་གི་ནང་ལོགས་ལ་ཡང་ཡང་ཅིག་ནད་འབུ་འདུག་མི་འདུག་དེ་བལྟ་གི་ཡོད་མ་རེད། ང་ཚོས་གི་གང་བལྟ་གི་ཡོད་རེད་ཟེར་བཞིན་བཤད་ཡོང་དུས་གང་ལ་ཨ་ནི་ནད་འབུ་དེ་ལུས་ལ་ཡོད་པའི་གི་ཨ་ནི་འབྲས་བུ་དེ་ལ་ཡང་ཨ་ནི་ཆུ་ཅིག་རོ་ཆུ་བལྟ་འདི་ག་འདྲས་ཅིག་ཡོང་གི་འདུག། ནད་འབུ་དེ་ལུས་ལ་ཡོད་པའི་རྐྱེན་བྱས་བྱས་ནས་ནད་འབུ་དེ་གིས་ལུས་ལ་ཡང་གཉན་ཁ་བཟོས་བྱས Inflammation བཟོས་ཡོང་གི་ཡོད་རེད་པ Inflammation ཆགས་ཀྱི་ཡོད་རེད་པ་དེ་ལས་དཔག་པའི་གཉན་ཚད་དེ་གཉན་ཚ་བ་དང་བསྡོངས་ཡོད་འདི་ཡར་འཕར་བྱས་བྱས་ནས་ཆུའི་ནང་ལོགས་ཡིན་པ་ན་ཚ་བའི་གི་ཆུ་ཁོ་རང་ཡང་བསྟན་ཡོང་གི་ཡོད་རེད། ང་ཚོས་རྒྱུད་ཀྱི་དེ་འདྲ་ཕྱི་མ་རྒྱུད་ཀྱི་དེ་འདྲ་ཆུ་མདོའི་ལེའུ་ནང་ཡ་ཀུ་ཡ་ཁྲག་མཁྲིས་གནས་ནས་འབྱུང་བའི་ཕྱིར་ཆུ་ལ་ཚ་གྲང་གང་ཡོད་ཆུ་ལ་གསལ་ཟེར་ཅིག་ཡོང་ལ། འོ་དེ་འདྲ་ལ་ཡང་བརྟེན་ནས་ཨ་ནི་ཆུ་ལ་ཡང་བལྟ་གི་ཡོད་རེད། དེ་བཞིན་རྩ་ཡི་ནང་ལོགས་ལ་ཡང་ཨ་ནི་ནད་འབུ་དེ་རྒྱུ་མི་རྒྱུ་བལྟ་གི་མེད། རྩ་དེ་གཙོ་བོ་གཉན་སྲིན་ནད་འབུ་དེས་རྐྱེན་བྱས་བྱས་ནས་ཨ་ནི་གཟུགས་པོའི་ནང་ལོགས་ལ་ཡང་སྐྱོན་བྱེད། དེ་འདྲའི་གི་ཁྲག་རྒྱུན་གྱི་འཁོར་རྒྱུག་མ་ལག་དེ་ཐག་རིང་མགྲོན་པོའི་གི་ལན་བསྐྱལ་བ་ལྟར་བྱེད་ཀྱི་ཡོད་རེད། རྩ་ལ་གཙོ་བོ་དེ་ང་ཚོ་ག་རེ་ལྟ་གི་ཡོད་རེད་ཟེར་དུས་ཚ་བ་དང་གྲང་བ་དང་དེ་ལྟ་གི་ཡོད་རེད། དཔེ་བཞག་བྱས་ན་ང་ཚོས་འདི་འདྲ་བར་ཞི་རྒན་བར་ཞི་ལགས་ཀྱི་བརྩམས་ཆོས་ཅིག་ཡོད་དེ་འདྲ་དེབ་ཅིག་ཡོད་རེད་དེ་འདྲ་རྩ་ཆུའི་ལྷན་ཐབས་ཅེས་དེའི་ནང་ལོགས་ལ། རྩ་ནི་གར་མཁན་གྱི་ལག་པ་འདྲ། གཏིང་ཤེད་ཡོད་ན་ཚ་བ་དང་གཏིང་ཤེད་མེད་ན་གྲང་བ་ཡིན་ཟེར་བཞིན་བཤད་སྲོལ་ཡོད་རེད་གར་མཁན་གྱི་ལག་པ་འདྲ། ཟློས་གར་འཁྲབ་མཁན་གྱི་ལག་པ་གཡུག་པ་འདྲ་བོ་ཕར་གཡུག་ཚུར་གཡུག་བྱེད་པ་འདི་གཅིག་པ་གཅིག་རྐྱང་གཅིག་ཡོད་རེད་ཟེར་བཞིན་བཤད་ཀྱི་ཡོད་རེད་ད། གཙོ་བོ་འདིའི་ནང་ལོགས་ལ་ང་ཚོས་ཀྱི་རྡོར་དབྱངས་གཉིས་ནད་རིགས་བཞི་བརྒྱ་རྩ་བཞི་ཟེར་ཏེ་ཚུར་བསྡུས་ཡོང་དུས་ན་ཚ་དབྱེ་བ་གཉིས་ལ་ཕྱེ་ཡོང་གི་རེད་ཚ་བ་ཟེར་བཞིན་དང་གྲང་བ་ཟེར་བཞིན་འོང་དེ་ལྟ་གི་ཡོད་རེད་ད། འདི། བལྟས་ཚར་བའི་རྗེས་ལ་ཨ་ནེ་ག་རེ་ལྟ་དགོས་རེད་ཟེར་དུས་ཚ་གྲང་གཉིས་ཀ་གཙོ་བོ་བལྟས་ཚར་བའི་རྗེས་ལ་ཡང་ཨ་ནེ་འདི་ནས་ཕར་ཞིབ་ཕྲ་རུ་སོང་ཡོང་དུས་སྒང་ལ་ཨ་ནེ་དོན་ལྔ་དང་སྣོད་དྲུག་ལ་ཡང་ཨ་ནེ་ཕར་ལྟ་གི་ཡོད་རེད། བྱས་ཙང་དཔེར་ན་དཔེ་བཤད་ན་ད་ཐེངས་ད་ང་རང་ཚོ་ཏོག་དབྱིབས་ཀྱི་ནད་གཞི་འདི་ནད་རིམས་འདིའི་སྐོར་ལ་ཡར་འཕྲོས་ཡོང་དུས་སྒང་ལ་ཡང་ཨ་ནེ་གཅིག་གློ་བ་འདྲ་བོ་གཅིག་ལ་ཡང་སྐྱོན་ཤོར་ཡོད་ན་ཨ་ནེ་འདི་གི་གློ་བ་གི་རྩ་འདི་ལ་ཡང་རྩ་ཞན་པོ་འགྲོ་བྱེད་ཨ་ནེ་གོ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱིའི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གཟིགས་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་གསུམ་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅུ་གཉིས་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། ང་ཚོའི་གི་ལེ་ཚན་གོང་འདི་ནང་ལ་ལ་ཆོས་ལུགས་རྣམ་པ་ཚོས་ཀྱི་དུས་ཆེན་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུས་པ་ཡིན། དེ་ག་ནང་ཟླ་འདིའི་སྔོན་གྱི་ཟླ་བ་དེ་ལ་ཁ་ཆེ་ཚོས་ཀྱི་རམ་ཟམ་ལ་ནི་ཟླ་བ་གཅིག་དུས་ཆེན་ཁྱད་པར་ཅན་ཅིག་ཆགས་ཀྱི་ཡོད་པ་རེད།

སངས་རྒྱས་པ་དེ་ག་ནང་ད་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་པའི་དུས་ཆེན་ཁྱད་པར་ཅན་གསུམ་འདི་ཨ་ནི་ས་ག་ཟླ་བ་གི་འདིའི་ནང་ལ་ཚུད་ཀྱི་ཡོད་པ་སོང་ཙང་དུས་ཆེན་འདི་དེ་ཁྱད་པར་ཅན་འབུམ་འགྱུར་ཟླ་བ་ཡང་ཨ་ནི་ཟེར་གྱི་ཡོད་པ་རེད་དེ་ཡིན་པ་སོང་ཙང་རྣམ་པ་ཚོ་ཡིན་པ་རེད་ཟེར་ན་དགེ་བའི་ལས་གང་མང་མང་བསག་ཡ་དང་ཨ་ནི་ངན་པའི་གི་ལས་དེ་གང་ཉུང་ཉུང་ཡོང་བའི་གི་འབད་བརྩོན་གནང་རོགས་གནང།

ཨུ་རྒྱན་པདྨས་མཛད་པའི་བཀའ་ཐང་བསྡུས་པ་ལབ་ཡ་ཅིག་ཡོད་རེད་རྒན་ལགས་འོ་དེ་ཉི་མ་གཅིག་མ་ཆད་པ་ལ་ཉི་མ་རེ་རེ་ལ་གཅིག་གཅིག་འདོན་ཐུབ་པ་ངས་བྱེད་ཀྱི་ཡོད་དེ་ཡང་དགོང་དག་ཆུ་ཚོད་དྲུག་པ་གི་གཡས་གཡོན་ཅིག་ལ་མར་འདོན་གྱི་ཡོད་རྒན་ལགས་འོ་དེ་ངེད་ཀྱི་ས་ག་ཟླ་བ་གི་ད་རིང་གི་དམ་བཅའ་འདྲ་པོ་ཅིག་ཡིན། བློ་སྐལ་ལགས་ཐུགས་རྗེ་གནང།
རྒན་ལགས་ཉིན་མོ་འདི་ལས་ཨ་ནི་ས་ག་ཟླ་བ་ལ་ངེད་ཀྱི་ཁས་ལེན་ག་རེ་ཡིན་ལབ་ན་ཤ།

འདི་ས་ག་ཟླ་བ་འདི་ལ་དམར་ཟས་ཟ་ཡ་དེ་ཚོ་མ་ཟ་བྱས་ཞལ་འདོན་ག་ཚོད་སྐྱོར་ཐུབ་ཐུབ་འདྲ་བོ་སྐྱོར་དམིགས་བསལ་སྒྲོལ་མ་དང་འདི་ཚོ་ད་དགོང་དག་དང་དགོང་དག་ཞོགས་པ་འདྲ་བོ་ཐེངས་གསུམ་གསུམ་འདྲ་བོ་འདྲ་བོ་སྐྱོར་དགོས་བསམ་གི་ལགས།
འདི་ས་ག་ཟླ་བ་ལ་ང་རང་དངོས་གནས་ག་ལ་བ་རེད་ད་མི་གཞན་ལ་རོགས་པ་ག་ཚོད་བྱེད་ཐུབ་ཐུབ་བྱས་ཡ་བྱས་མི་གཞན་པ་ལ་ཕན་ཐོགས་ཡ་གི་ལས་ཀ་ག་ཚོད་བྱེད་ཐུབ་ཐུབ་དེ་བྱེད་ཐུབ་པ་བྱས་ཡིན། ས་ག་ཟླ་བ་ལ་ང་ཚོ་གལ་ཆེན་པོ་ལབ་ན་ད་ང་ཚོ་འདི་དུས་ཚོད་སྐབས་ཟེར། དང་མཛོད་མི་ཕ་ཚོ་མི་གཅིག་གིས་གཅིག་གཞན་གཅིག་ལ་རོགས་པ་བྱས་ཏེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ཨང་དེ་འདྲ་དེ་འདྲ་དུས་ཚོད་སྐབས་སུ་ད lockdown ཡིན་པ་ཆི་མང་པོ་ཆ་ར་དང་ཏོག་དབྱིབས་གཉན་རིམས་རྐྱེན་གྱིས་ད་མི་མང་པོ་ཆ་རེ་ཙམ་ལ་ཨ་ནི་ཁོ་ཚོ་མི་སྐྱོ་བོ་དེ་ཚོ་ལ་མང་བ་རོགས་པ་བྱེད་ཐུབ་ན་ཡང་ས་ག་ཟླ་བ་ལ་ང་ཚོས་དེ་ལས་མང་བ་དགེ་བ་བསགས་འདི་ལས་མང་བ་དགེ་བ་བསག་ཐུབ་ས་རེད་བསམ་གྱི་འདུག། ཨ་ནི་འདི་ག་རེད། ད་ང་ཚོ་ཏོག་དབྱིབས་གཉན་རིམས་འདིའི་སྟེང་གི་ད་མི་འདས་གྲོངས་སུ་མང་མང་པོ་ཆགས་ར་ད་འོ་དེའི་ཆེད་དུ་ང་ཚོ་མ་ཎི་དང་ཞལ་འདོན་ཚོ་མང་པོ་སྐྱོར་ན་ཨ་ནི་ང་ཚོ་ལ་དགེ་བ་མང་པོ་བསག་ཐུབ་ཀྱི་རེད་ད་བྱས་ན། ངས་ད་ལྟ་ས་ག་ཟླ་བའི་དུས་འདི་ནང་ངས་རང་ངོས་ནས་ཁ་ཕྱི་ཡི་འབད་རྩོལ་འབད་བརྩོན་བྱེད་ཡ་ཡིན་ལ་ཡིན་ན། ཨ་ནི་ད་ལྟ་ངའི་ཁོར་ཡུག་འགྲམ་ལ་སེམས་ཅན་བྱེད་ར་དམིགས་བསལ་ཁྱི་མང་པོ་ཡོད་དུས་ཨ་ནི། ཁྱི་ཚང་མ་ལ་སྦྱིན་པ་བཏང་བ་དང་ཟས་སྦྱིན་པ་བཏང་བ་མ་ཟད་ཨ་ནེ་ད་དུས་ཁྱེད་ཚོས་ང་རང་དགའ་ཅིང་གྲོགས་པོ་གྲོགས་མོ་ཚང་མ་ལ་ངས་རོགས་པ་བྱེད་ཐུབ་ཡོད་ན་ནི་རོགས་པ་བྱེད་རྒྱུའི་འབད་བརྩོན་བྱས་ཡོད་ཨ། ད་དུང་དེང་སང་མི་མང་པོ་ཞིག་འཛམ་གླིང་ན་མི་མང་པོ་ཞིག་ཏོག་དབྱིབས་གཉན་རིམས་ན་ནས་ད་སོ་སོ་ནང་མི་ལས་ཐག་རིང་པོ་བསྡད་པ་མ་ཟད་མི་མང་པོ་ཞིག་ཉི་མ་རེ་རེ་ལ་མི་མང་པོ་གྲོངས་འགྲོ་ཡོད་ཨ་ད་ཁོང་ཚོ་ཚང་མ། མགྱོགས་པོ་ན་ནད་པ་ཚོ་མགྱོགས་པོ་དྲག་པ་དང་ཨ་ནི་ཐད་ཀྱི་ཚིག་གྲོངས་པ་ཡིན་ན་ཁོང་ཚོའི་ད་མི་ཚེ་གཞུག་མ་ཡག་པོ་ཡོང་རྒྱུ་དང་ཨ་ནི་ནང་མི་ཚང་མ་སེམས་ཁྲལ་བྱེད་དུས་ཚང་མ་ནང་མི་ཚང་མ་ད་ག་ལེ་ད་ཏོག་དབྱིབས་གཉན་རིམས་ཁ་ཅིག་ད་འདི་འདུག་ཨ་གནས་སྟངས་དེ་དེ་ཡག་རུ་འགྲོ་རྒྱུའི་ལེགས་པོར་བྱ་རྒྱུའི་རེ་བ་རྒྱག་ཡིན། ཨོ་ཡག་རེད་ལེ་ང་མི་ཕ་སེ་མ་ཡིན་ཨ་ནི་ང་ད་ལོ་ས་ག་ཟླ་བ་ལ་མི་གང་སར་རོགས་པ་བྱས་ཡིན་ཨ་ནི་ད། རོགས་པ་ད་ཆེན་པོ་བྱས་མེད་ནའང་ཆུང་ཆུང་ཆུང་ཆུང་རོགས་པ་བྱས་ཡིན། ལགས་སོ། ཨ་ནི་འདི་དང་ཆབས་ཅིག་ང་ཚོ་ལེ་ཚན་འདི་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ས་ག་ཟླ་བ་ནང་ལོ་རྣམ་པ་ཚོས་ཀྱིས་དགེ་བའི་ལས་གང་མང་མང་གནང་ཡ་དང་མི་དགེ་བའི་ལས་གང་ཉུང་ཉུང་གནང་བའི་རེ་བ་ཞུ་གི་ཡོད་དེ་ག་ནང་ད་ད་ལྟའི་གནས་སྟངས་འདིའི་ནང་ལ། ཏོག་དབྱིབས་ན་ཚ་འདི་གིས་མི་རྐྱེན་འདས་སུ་མང་པོ་ཞེ་པོ་ཅིག་འགྲོ་ཡོད་རེད་དེ་ཡིན་པ་སོང་ཙང་རྣམ་པ་ཚོས་ཀྱིས་ཁོང་ཚོའི་གི་ཆེད་དུ་ཐུགས་སྨོན་སྨོན་ལམ་གནང་རོགས་གནང་དེ་དང་མཉམ་དུ་ད་ལྟ་ཡང་མི་མང་པོ་ཅིག་ཏོག་དབྱིབས་ན་ཚ་འདི་གིས་བ་ལ་ན་བསྡད་ཡོད་སོང་ཙང་འདི་གའི་རིགས་ཨ་ནི། མྱུར་དུ་དྲག་པའི་སྨོན་ལམ་ཅིག་ཨ་ནི་རྣམ་པ་ཚོ་གི་ཞལ་འདོན་སྐབས་ལ་སྨོན་ལམ་ལ་གསུང་རོགས་གནང། ཐུགས་རྗེ་ཆེ་གནང་ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་མཇལ་ཡོང་མ་མཇལ་བར་རྣམ་པ་ཚོ་སྐུ་གཟུགས་ཐུགས་ཅག་གནང་རོགས་གནང།

ཕྱི་ལུགས་སྨན་གྱི་ཏོག་དབྱིབས་ནད་ལ་སྔོན་འགོག་ཁབ་ཡོད་པ་ནང་བཞིན་བོད་སྨན་ལ་ནད་དུག་དེ་ལ་སྔོན་འགོག་སྨན་ཡོད་ན། ཁབ་རྒྱག་ཡས་དེ་དེ་འདྲ་ང་ཚོའི་བོད་པའི་སྨན་ནང་ལོགས་ལ་ཡོད་མ་རེད་ཟེར་གྱི་ཡོད་རེད་བ། ནད་འབུ་ཐོག་མ་ཉིད་ནས་མ་འཛུལ་བའི་གི་ཆེད་ལ་ཡ་ཨ་ནི་ང་ཚོས་སྔོན་འགོག་ཡོད་རེད་བས་ཟེར་ན་རྒྱ་ཆ་རྒྱ་ཡོད། ཡིན་ནའི་ནད་འབུ་དེ་ལུས་ལ་འཛུལ་ཚར་བའི་རྗེས་ལ་ཡ་སྨན་བཏང་ཡས་གཅིག་མ་གཏོགས་རེད་བ་ཨ་ནི་གཅིག་གི་སྔོན་འགོག་དེ་འདྲ་གའི་ཡོད་མ་རེད། ད་དེ་སྔོན་འགོག་འདྲ་པོ་ཆགས་ཀྱི་ཡོད་མ་རེད་བ་ལ། ད་ང་ཚོ་བོད་པའི་གི་ཨ་ནི་གསོ་བ་རིག་པའི་གཞུང་ནང་ལོགས་ལ་ཡ་སྲུང་ཐབས་ཞེས་པ་དེ་ལ་ཡ་ཨ་ནི་གོ་དགོས་ཀྱི་ཡོད་རེད་ཟེར་ད་གཙོ་བོ་དེ་ལ་ཡ་ཨ་ནི་རྫས་ཟེར་གཅིག་དང་སྔགས་ཟེར་བྱས་རིམ་གཉིས་རིམ་པ་གཉིས་ཀྱིས་བཤད་ཡོང་གི་ཡོད་རེད་ད་དཔེ་བཤད་བྱས་ན་སྔགས་ཀྱི་ཐོག་ནས་བསྲུང་བ་འདྲ་བྱས་ན་བསྲུང་བ་ཟེར་ན་སོ་སོ་སྐྱོབ་པའི་གི་དོན་འགྲོ་གི་རེད་བ་སོ་སོ་སོ་སོ་ག་འདྲས་ཟེར་ནས་སྲུང་ཀ་ཕ་ཆོག་དེ་ནས་ཨོ་ཨོ་སྔགས་ཀྱིས་བསྲུང་བ་ཟེར་དེ་ད་དཔེ་བཞག་བྱས་ན་ང་རང་ཚོ་ཆོས་ཁས་ལེན་མཁན་དཔེ་བཞག་བྱས་ན་ཐེག་པ་ཆེན་པོའི་གི་ཨ་ནི་ཆོས་ལ་ཡ་ཁས་ལེན་བྱེད་མཁན་ཞིག་ཡིན་པ་ཡིན་ན་སྔགས་ཀྱི་ནུས་པ་དེ་ཨ་ནི་བསམ་གྱིས་མི་ཁྱབ་པ། བཤད་ཀྱི་ཡོད་རེད། སྔགས་ཟེར་དེ་ང་ཚོས་མན་ཏྲ་ལ་ཡང་གོ་བཞག་ནས་འགྲིག་གི་ཡོད་རེད། བྱས་ཙང་གསང་སྔགས་ཀྱི་ཨ་ནི་དཔེ་བཞག་བྱས་ན་ད་ལྷ་སྒོམ་ཡག་འདི་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་བ་དཔེར་ན་ད་ཅིག་རྟ་མགྲིན་ལ་སོགས་པ་རེད་ད་དེ་ནང་བཞིན་གྱི་ཡང་ཅིག་ཕྱག་ན་རྡོ་རྗེ་ལ་སོགས་པ་འོ་ལྷ་འདི་ད་སོ་སོའི་གི་དད་པ་རྩེ་གཅིག་ཏུ་བྱས་བྱས་ནས་ཨ་ནི་ཁོ་སྒོམ་དགོས་ཆགས་ཀྱི་ཡོད་རེད་ད་ང་རང་ཚོ་ཡིན་ན་དཔེ་བཞག་ན་བསྙེན་པ་བཏང་ཡག་དེ་རེད་བ་ལ་བསྙེན་པ་ད་ཟླ་བ་གཅིག་བཏང་ནའི་རེད་ད་གཅིག་ཟླ་གསུམ་བཏང་ནའི་རེད་ད་སོ་སོའི་གི་ག་རེ་ཡིན་པ་ནས་འོ་བྱས་ཙང། བསྙེན་པ་སྐྱེལ་ཡས་དེ་དཔེ་མི་སྲིད་གལ་ཆེན་པོ་རེད་བ་ལ་བྱས་ཙང་བསྙེན་པ་བསྐྱལ་བའི་སྒང་ལ་ཡ་ད་ཁོ་གཅིག། སྒོམ་ཉམས་ལེན་ལ་ཡང་སོགས་པ་འདི་འདྲས་བསྟེན་དགོས་ཀྱི་ཡོད་རེད་བ་ལ་སྒོམ་བརྒྱབ་པའི་རྗེས་ལ་ཡང་ཨ་ནི་སྔགས་ལན་གྲངས་གཅིག་གཉིས་འདི་འདྲས་བཟླས་བྱས་ཀྱི་ནི་འགྲིག་ཡས་འདི་འདྲས་གའི་ཡོད་མ་རེད། ད་ལྟ་དེའི་བར་གྱི་སྒོམ་བསྙེན་པ་དེ་ལྟར་ཅིག་མཚམས་བསྙེན་པའི་གི་སྒང་ལ་ཡང་བསྡད་ཡོང་དུས་སྒང་ལ་ཡང་ཨ་ནི་སྔགས་དེ་མང་པོ་ཞེ་པོ་ཅིག་བསགས་དགོས་བར་ད་ལས་རྡོར་ཟེར་བཞིན་བསགས་དགོས་ཀྱི་ཡོད་རེད་བ། ཨང། དེ་ཚོ་བསགས་པའི་གི་རྐྱེན་བྱས་བྱས་བྱས་ནས་ད་ཡོང་གི་ཡོད་རེད་ད་གང་ལྟར་ནུས་པ་བྱས་བྱས་ན་དཔེར་ན་ང་ཚོ་སྨན་པ་ལྟ་བུ་ཞིག་ལ་ཡང་མཚོན་ན་ཨ་ནི་རང་གི་ཡི་དམ་སྒོམ་པའི་གི་ཐོག་ནས་ཨ་ནི་སྔགས་ལ་ཡང་སྔགས་ལན་མང་བསགས་པའི་གི་རྐྱེན་གྱིས་ཨ་ནི་ག་རེ་ཡོང་གི་ཡོད་རེད་ཟེར་ན་ཨ་ནི་ལྐོག་གྱུར་དུ་རེད་བ་མངོན་གསལ་དོད་པོ་མེད་པ་ལྐོག་གྱུར་དུ་ཨ་ནི་ཕན་པ་ཅིག་ཁོ་གསལ་པོ་ཞིག་མཐོང་ཡོང་གི་ཡོད་རེད། བྱས་ཙང་རྫས་ཀྱིས་བསྲུང་བ་འདྲ་བོ་ཅིག་ཡིན་པ་ཡིན་ན་ད་ད་གི་དེ། སྔགས་ཀྱིས་བསྲུང་བ་དེ་རེད་བ་ལ་ད་གཉིས་པ་དེ། རྫས་ཀྱིས་བསྲུང་བ་དེ་ག་འདྲ་རེད་ཟེར་ན། ད་དེ། སྨན་རྫས་འདྲ་མིན་ལ་ཡང་གོ་དགོས་ཀྱི་ཡོད་རེད། དེ་འདྲ་རིམས་སྲུང་རིལ་བུ་དཔེར་ན་ད་ནག་པོ་དགུ་སྦྱོར་ལྟ་བུ་རེད་ད་ཅི་ག་སོགས་རེད། གཉན་རིམས་ཀྱི་དེ་འདྲ་ཞིག་དེ་འདྲ་རེད་རེད་སླེབས་ཡོང་དུས་ཡོང་དུས་སྒང་ལ་ཨ་ནི་ང་ཚོས། ནག་པོ་དགུ་སྦྱོར་དེ་ག་དུས་ཡིན་པ་ཡིན་ནའི་ཅིག Demand དཔེ་ཆེན་པོ་ཞེ་པོ་ཅིག་ཡོང་གི་ཡོད་པ་ལ། བྱས་ཙང་ཟླ་ཉིན་ལོ་ལ་ཡ་ད་ཅིག་ན་ཚ་དེ་མ་ཐོན་གོང་ནས་ཨ་ནི་ཅིག་ཡང་བསྐྱར་ནག་པོ་དགུ་སྦྱོར་དེ་ཡ་མང་པོ་ཞེ་པོ་ཅིག་བཏོན་ཡོད་རེད་བ། ཨང་ཡིན་དུས་སྒང་ལ་ཡ་ད་ཅིག་ནག་པོ་དགུ་སྦྱོར་དེ་ཚོ་ད་ང་རང་ཚོ་ད་ཅིག་རྫས་ཀྱི་ཐོག་ནས་བཤད་ཀྱི་རེད་བ་ད། དགུ་སྦྱོར་ལྟ་བུ་ཅིག་ཡིན་པ་ན་རྒྱུན་གཏན་ང་རང་ཚོ་བོད་པ་ཚོས་ཀྱི་ད་ཅིག་གང་ཟེར་རེད་མཇིང་པའི་སྒང་ལ་བླ་གཡུ་རེད་གཟི་ཚོ་ད་ཅིག་བཏགས་སྡོད་ཀྱི་ཡོད་རེད་བ་དེ་འདྲའི་འདྲ་བོ་མ་ཡིན་པ་བྱས་ད་ཁོ་མཇིང་པའི་སྒང་ལ་བཏགས་ཀྱི་ཡོད་རེད་དེ་ཁོ་ག་རེ་བྱེད་དགོས་རེད་ཟེར་གོ་ན་དྲི་སྣོམ་དགོས་ཡས་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། དྲི་སྣོམ་ཡས་དེ། ད་རིམས་སྲུང་རྣམས་སྤྱི་དང་རྫས་ཀྱི་དྲི་མ་ལ་ཡང་བལྟས་ནས་ཨ་ནི་ང་ཚོས་རིམས་རྣམས་ཕར་བསྲུང་ཡས་དེ་བྱེད་ཀྱི་ཡོད་རེད་ཟེར་ནས་ཞུ་གི་ཡིན་རེད་བ། རིམས་བསྲུང་ཡས་དེ་གཙོ་བོ་ང་ཚོས་རྫས་ཀྱི་ནུས་པ་དེ་ད་ག་ཚོད་དྲི་མ་ལ་བལྟས་ནས་ཨ་ང་ཚོས་རིམས་དེ་ཕར་བསྲུང་ཡས་ཀྱི་ཆ་བྱེད་ཀྱི་ཡོད་རེད་ཞུ་སྐོར་བརྡ་ལ། རིམས་སྲུང་དེ་ཡང་ཨ་ནི་གཙོ་བོ་ཚད་ལྡན་ཅིག་དགོས་ཀྱི་ཡོད་རེད། ད་དེ་ཡང་དེའི་ནང་ལོགས་ལ་ཡང་སྨན་རྫས་ཀྱི་ནུས་པ་དང་ལྡན་པ། ཨ་ནི་སྨན་རྫས་ཚོ་ཏག་ཏག་ཡོད་པ་འོ་ད་དེ་འདྲས་ཀྱི་ཡོད་པ་ན་གཞུང་ནང་ལོགས་བཤད་པ་འདྲ་བོ་ཡོད་པ་ཡིན་ན་འདི་གི་ཏན་ཏན་ཨ་ནི་ང་རང་ཚོ་གཉན་རིམས་ཀྱི་ནད་ག་འདྲས་ཅིག་ཡིན་ནའི་ཁོ་ཏག་ཏག་སྲུང་ཐུབ་ཀྱི་ཡོད་རེད་ཟེར་ནས་ཞུས་ཡིན་ད་དེང་སང་མང་པོ་ཅིག་ཚབ་བཏང་བསྡད་ཀྱི་ཡོད་རེད་བ་ཨ་ཚབ་དེ་བཏང་དུས་གང་ལ་དེ་ཙམ་གྱི་ཡང་ཅིག་སྲུང་བ་ལ་ཡིན་ནའི་ཁོ་གང་ལྟར་ཏག་ཏག་མ་ཡོང་གི་འདུག་བ་ཞིག་འདུག་བ་ལ། དེ་ཡང་མང་པོ་གཅིག་སྐེ་ལ་ཡ་གཅིག་པོ་བཏགས་ཀྱི་ཡོད་པ་མ་ཡིན་པ་རེད་བ་ད་ང་རང་ཚོ་མང་པོ་གཅིག་གི་སྐེ་ལ་བཏགས་བསྡད་ཡོད་རོ་ད་འགའ་ཤས་ཀྱི་ཧ་ཅོག་ཙེ་འདི་ཁུ་བ་འདྲ་བོ་ཟེར་གྱི་འདུག་ཁུ་བ་ཟེར་ན་ཧ་གོ་རོ་ང་རང་ཚོས་ཟླ་གཅིག་གི juice ཀྱི form འདྲ་བོ་ཡོད་འདི་འདྲས་ཆུའི་ནང་ལ་སྦང་བྱས་ནས་འདི་འདྲས་བཟོས་བྱས་ཀྱི་རིལ་བུ་འདི་ཕར་ཆུའི་ནང་ལ་སྦང་ཨ་མགོ་ལུས་ལ་ཡ་བྱུགས་ཡས་རེད་འོ་འདི་འདྲས་ཀྱི་ཐོག་ནས་ཡ་རིམས་སྲུང་ཡས་ཀྱི་ཐོག་ལ་ཡ་འབད་བརྩོན་བྱས་ནས་འགྲིག་གི་རེད།

ང་ལ་ཡིད་ཆེས་གནང་དང། ཁྱེད་དྲན་པའི་མིག་ཆུས། འགྱུར་བ་མེད་པའི་བརྩེ་དུང་མཚོན་ཐུབ། ས་ཐག་ག་ཚོད་བརྒྱངས་ན་ཡང། བརྩེ་དུང་འགྱུར་བ་མེད་པའི་དམ་བཅའ་བརྟན་པོ་ཡོད། ནོར་འཁྲུལ་ངས་ཤོར་བ་ཁྱེད་ཀྱིས་ཤེས་ཀྱི་མ་རེད I'm sorry། དངོས་གནས་གཞས་དེ་དཔེ་སྙན་པོ་འདུག་ཨ། ཡང་སྨན་པ་ལ། གཉན་སྲིན་དང་ཕྲ་སྲིན་དེ་ཚོ་ཕྱི་ལུགས་ཀྱི་སྨན་པས་གློག་གི་ཕྲ་མཐོང་ཆེ་ཤེལ་བཀོལ་བྱས་ནས་ཤེས་རྟོགས་ཐུབ་ཀྱི་ཡོད་རེད། བོད་ཀྱི་གསོ་བ་རིག་པའི་ནང་ལ། གཉན་སྲིན་ཐོག་ག་འདྲས་བྱས་ནས་ཤེས་རྟོགས་ཐུབ་ཡོད་ན་ཨན་དེ་ལ་ཕན་པའི་གི་སྨན་བཅོས། གནང་ཡས་འགོ་བཙུགས་ཡོད་ན། གསོ་བ་རིག་པའི་ནང་ལོགས་ལ་ཡང་བྱེ་ཐང་ལྐོག་གྱུར་གྱི་གནས་མང་པོ་ཅིག་མི་ཕལ་པའི་གི་རྩོམ་སྒྲིག་བྱས་བྱས་བསྒྲིགས་བཞག་པ་ཅིག་རྩ་བ་ཉིད་ནས་མ་རེད་ཅེས་ནི་མི་རུང། མི་ཕལ་པའི་གི་རྩོམ་སྒྲིག་བྱེད་མཁན་ནང་ཡོད་རེད་པས་ཟེར་ན་ཡོད་རེད། ཡིན་ནའང་དེ་དག་རྣམས་སྐྱེས་སྟོབས་ཀྱི་ཤེས་རབ་ཡོད་མཁན། རྐྱེན་ཉེར་ཆགས་བསྡད་ཡོད་རེད། དང་པོ་ནི་གྲུབ་པ་ཐོབ་པ་དང་ཡང་ན་རྟོགས་པ་ཏིང་ངེ་འཛིན་ཐོབ་པ་དེ་འདྲའི་གྱི་ཉམས་མྱོང་མང་པོ་ཅིག་བསགས་པའི་གྱི་ཐོག་ནས་ཨ་ནི་གཏན་ལ་འབེབས་པ་ཞིག་ཆགས་ཀྱི་ཡོད་རེད་ཅེས་འདི་འདྲས་ཟེར་ཅིག་ཞུ་འདོད་འདྲ་བོ་བྱུང་ཟེར་བ་དཔེར་ན་ང་ཚོའི་གྱི་དེ་འདྲ་གཡུ་ཐོག་ད་ང་ཚོ་གཡུ་ཐོག་གསར་མ་རེད་གཡུ་ཐོག་རྙིང་མ་ལ་ཆ་བཞག་པ་ཡིན་ན་ཁོང་རྣམ་པ་གཉིས་རེད་བ་ཨ་ནི་གྲུབ་ཐོབ།

ད་ང་རང་ཚོ་རིག་གནས་ཆེ་ཆུང་བཅུ་ཡོད་རེད་བཅུའི་ནང་ལོགས་ནས་ད་ང་ཚོའི་ཁ་ཚོ་རིག་གནས་ཆེ་བའི་ནང་ལོགས་ད་གལ་ཆེ་ཤོས་དེ་ང་ཚོའི་ནང་དོན་ནང་ཆོས་འདི་རེད་བ་ལ་ནང་དོན་རིག་པ་འདི་བྱས་དེ་ནས་ཨ་ནི་ང་རང་ཚོ་གི་གཉིས་པ་དེ་ད་ལྟའི་བོད་ཀྱི་གསོ་བ་རིག་པ་ཟེར་དེ་ཆགས་ཀྱི་རེད་བ་ལ་འོ་བྱས་ཙང་གསོ་བ་རིག་པ་འདི་ཡང་ཨ་ནི་རིག་པའི་གནས་གཅིག་གི་ནང་ལོགས་ནས་གལ་ཆེ་ཅིག་ཆགས་བསྡད་པ་རེད། བྱས་ཙང་རྟོགས་པ་ཏིང་ངེ་འཛིན་དང་ཉམས་རྟོགས་ཀྱི་ཐོག་ནས་གཏན་ལ་ཡང་འབེབས་པས། ཨ་ནི་ག་དུས་ཡིན་ནའང་བསླུ་བ་ཡོད་མ་རེད། ད་བསླུ་བ་ཟེར་དུས་ཀ་ནི་མགོ་སྐོར་མེད་པའི་གི་མགོ་སྐོར་གཡོ་སྒྱུ་མེད་པའི་གི་སྐད་ཆ་འདྲ་བོ་ཅིག་རེད་བ་གཞུང་བཞིན་སྤྱོད་དང་བསླུ་ན་ང་རེ་ཤི་ཞེས་པའི་གི་དཔེ་ལྟར་རེད། ད་དེང་སང་ཚན་རིག་ཡར་རྒྱས་ཕྱིན་པའི་གི་ཐོག་ནས་ཨ་ནི་དེ་སྔས་མ་ལོ་གཅིག་སྟོང་ལྷག་ཙམ་ཉིས་སྟོང་དེ་འདྲའི་གི་སྔོན་ལ་ཡང་ཨ་ནི་གསུང་བཞག་པ་དེ་དེ་ནི་ད་ཅི་གང་ཟེར་དེང་སང་ཞིག་ནས་ཨ་ནི་ཚན་རིག་གི་བརྒྱུད་ལམ་གི་ཐོག་ནས་ར་སྤྲོད་བྱས་པ་ཅིག་ཡོང་གི་ཡོད་རེད། བོད་ཀྱི་སྨན་གཞུང་ནས་གསུངས་པའི་གི་ཨ་ནི་སྤྱི་གི་སྲིན་ལྟ་བུ་བྱས་ན་སྲིན་བརྒྱད་ཁྲི་བཞི་སྟོང་ཡོད་རེད་ཟེར་བཞིན་འདུག་བཤད་ཀྱི་ཡོད་རེད་བོད་ཀྱི་གསོ་རིག་གཞུང་གི་ཨ་ནི་སྲིན་འབུ་དབྱེ་བ་འབྱེད་ན་དཔེ་བཞག་བྱས་ན་ཨ་ནི་བཞི་རུ་ཕྱེ་ཡོད་རེད་ད་ག་ནང་བཞིན་གི་དེ་ནས་མར་བསྡུ་རུ་བཏང་བ་ཡིན་ན་གཅིག་གཉིས་ལ་ཡང་འགྲོ་གི་ཡོད་རེད་ད་གཅིག་དཔེ་ན་གཅིག་གི་གཉིས་ལ་དབྱེ་བ་ཡིན་ན་ཕྱི་རུ་གནས་པའི་གི་སྲིན་འབུ་ཞིག་དང་ཨ་ནི་ནང་དུ་གནས་པའི་སྲིན་འབུ་ཟེར་བཞིན་གཉིས་བཤད་ཀྱི་ཡོད་རེད་ད་ཕྱི་རུ་གནས་པའི་གི་སྲིན་འབུ་འདྲ་བོ་ཅིག་ཡིན་པ་ན་ཨ་ནི་ཤིག་དང། སྲོ་མ་དང་སྲོ་མ་ཟེར་བ་འདི་ཚོ་འདྲ་བོ་ཆགས་ཀྱི་རེད། ད་ནང་དུ་གནས་པའི་ཨ་ནི་སྲིན་འདི་ག་འདྲས་འདྲ་བོ་ཆགས་ཀྱི་ཡོད་རེད་ཟེར་དུས་ཀ་ལ་རླུང་སྲིན་དང་མཁྲིས་སྲིན་དང་བད་སྲིན་དང་ཁྲག་སྲིན་ཟེར་བཞིན་འདི་འདྲའི་དབྱེ་བ་བཞི་ལ་ཡང་ཕྱེ་གི་ཡོད་རེད། ད་འདིའི་ནང་ལོགས་ནས་རླུང་སྲིན་ལྟ་བུ་བྱས་ན་འདི་གནས་ས་འདི་ག་བ་གནས་ཀྱི་ཡོད་རེད་ཟེར་དུས་ཀ་ལ་ཨ་ནི་ཉོན་ང་ཚོའི་གི་ལོང་ཀ་ཡི་ནང་ལོགས་གནས་ཀྱི་ཡོད་རེད། མཁྲིས་སྲིན་འདི་ག་བ་གནས་ཀྱི་ཡོད་རེད་ཟེར་དུས་ཀ་ལ་ཨ་ནི། སོ་རེད། མིག་རེད་ཨ་ནི་གཞང་ཨ་ལོང་གི་ཁ་རེད་པགས་པ་རེད་མཚན་མ་འདི་ཚོ་ལ་ཕར་གནས་བསྡད་ཀྱི་ཡོད་རེད། ཨ་ནི་བད་སྲིན་གྱི་ཤིག་དེ་ག་བ་ཆགས་ཀྱི་ཡོད་རེད་ཟེར་དུས་ཀ་ནི་ཁོ་ཕོ་བ་ལ་ཡ་བརྟེན་བྱས་ནས་ཁོ་གནས་བསྡད་ཀྱི་ཡོད་རེད། ཨ་ནི་ཁྲག་སྲིན་དེ་ཡིན་པ་ནི་ཁོ་ཁྲག་ལ་བརྟེན་བྱས་ནས་གནས་བསྡད་ཀྱི་ཡོད་རེད་ཅེས་འདུག་ཞུ་སྲོལ་ཡོད་རེད་ལ། ད་ཅི་གང་ལྟར་གསོ་རིག་གི་གཞུང་ནང་ལོགས་ནས་འདི་ལྟར་ཅིག་བཤད་ཡོད་རེད་ཁྲག་སྲིན་དམར་པོ་ཟླུམ་ལ་དམར་བ་དེ་ཁྲག་ལ་གནས་ཀྱང་རྩ་ནང་ཀུན་ཏུ་རྒྱུ་གཉན་ནད་ཀུན་གྱི་རྒྱུ་དང་མཛེ་ནད་བྱེད། ཅེས་བྱས་འདི་འདྲས་གསུངས་ཡོད་རེད་ལ། ད་བྱས་ཙང་གཟུགས་པོའི་ནང་ལོགས་ལ་ཡང་གཉན་ནད་ཟེར་ཡག་འདི་ཨ་ནི་ན་ཚ་འདིའི་རྒྱུ་ཆགས་ཡོད་རེད།

ད་ན་ཚ་བྱེད་ཀྱི་ཡོད་པ་རྣམ་པ་འགྱུར་ཚར་བའི་ཆ་ལ་ན་ཚ་ཡོང་གི་ཡོད་པ་བཤད་ཀྱི་ཡོད་རེད། བྱས་ཙང་ཁྲག་སྲིན་དེ་གཉན་ནད་གང་འདྲ་ཟིག་ཆགས་ཀྱི་ཡོད་བཤད་པ་ཡིན་ན། ཕྱི་ནས་ཡོང་བའི་སྲིན་འབུ་པར་པ་ཏ་ཡ་ཨ་ནི་གཅིག་གཟུགས་པོའི་ནང་ལོགས་ལ་ཡ་འཛུལ་བྱས་ཨ་ནི་ལུས་ལ་གནས་པའི་ཁྲག་སྲིན་དང་བསྡོངས་བྱས་བྱེད་བྱེད་ནས་ཨ་ནི་སྲིན་ཕན་ཚུན་བར་ལ་ཡ་འཁྲུག་བྱས་བྱས་ང་ཚོའི་ལུས་ཟུངས་དེ་ཨ་ནི་ཟ་གི་ཡོད་རེད། བྱས་ཙང་ཚན་རིག་པ་ཚོས་དེ་འདྲ་ཀོ་རོ་ན་ལྟ་བུ་ཅིག་ཚོད་དཔག་ཚོད་དཔག་གི་ཐོག་ནས་ཨ་ནི་འགའ་ཤས་ཀྱིས་བཤད་ཀྱི་རེད་ཙི་ཙི་སྒམ་པོ་ནས་བྱུང་འགའ་ཤས་ཀྱིས་ཡང་ན་ཚ་དེ་གཞན་པ་ཅིག་ནས་བྱུང་རེད་ཟེར་ད་བཤད་སྲོལ་འདྲ་མ་འདྲ་མང་པོ་ཅིག་བཤད་ཀྱི་ཡོད་རེད་དེ། སྲོག་ཆགས་གཞན་པ་གང་ནས་བྱུང་རེད་བཤད་པ་དེ་ཚོད་དཔག་ཙམ་ལས་མངོན་གསལ་དོད་པོའི་གི་ཐོག་ནས་བཤད་ཀྱི་ཡོད་མ་རེད་ཁོང་ཚོ་ལ་ཡིན་པ་ཡིན་ནའི་བྱས་ཙང་དེ་འདི་འདྲས་བྱུང་ནས་བྱུང་རེད་ཅེས་བཤད་པ་ཡིན་ན་ཁག་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ཚན་རིག་ཚོས་ཀྱི་ང་ཚོས་ཚན་རིག་གི་ངོས་ནས་རེད་བ་ཨ་ནི་བོད་ཀྱི་གསོ་བ་རིག་པའི་གི་བརྒྱུད་ནས་ཨ་ནི་རྒྱུ་མཚན་བཤད་པ་ཙམ་ལས་དཔང་རྟགས་བསྟན་རྒྱུ་ཅིག་ཡོད་མ་རེད། འཛམ་བུ་གླིང་འདིའི་སྟེང་ལ་ཡང་ཨ་ནི་ཅིག་ནད་ཡམས་ག་དུས་ནས་ཨ་ནི་ཡོང་གི་ཡོད་ཞེས་ཞུས་པ་ཡིན་ན་ད་མི་རྣམས་ཕན་ཚུན་མ་མཐུན་པའི་གི་རྐྱེན་གྱིས་འཁྲུག་པ་ཤོར་བ་དང། དམག་འཁྲུག་ཤོར་བ་དང་མུ་གེ་བྱུང་བའི་སྐབས་ཡོང་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་རེད། དམག་འཁྲུག་མང་པོ་བྱུང་བའི་གི་རྗེས་ལ་ཡང་ཨ་ནི་ནད་ཡམས་ཟེར་ཅིག་ཡོང་གི་འདུག་བ། དེ་ཡང་དེ་སྔ་དམག་འཁྲུག་བྱུང་བའི་གི་ཨ་ནི། དུས་འདས་པའི་གི་ལོ་རྒྱུས་རྣམས་ལ་ཡང་ཕྱིར་ལོག་ཅིག་རྒྱབ་བྱེད་ཅིང་ཕར་བལྟས་པ་ན་ཨ་ནི་ཁྱེད་རང་ཚོ་གི་གསལ་པོ་ཞེ་གཅིག་ཤེས་ཡིན་འདུག་རུ་པ་དེ་ངས་གོང་ཞུས་དགོས་སྐད་ཡོད་མ་རུ་པ་ནད་འབུ་ཕྲ་མོ་དེ་ལོ་གཅིག་སྟོང་ཙམ་གི་སྔོན་ཤེད་ནས་དེ་ལ་ཡང་གཉེན་པོ་བསྟེན་ཡག་ཡང་ཤེས་ཡོད་རེད་ཟེར་ང་ཚོ་བོད་པའི་གི་སྨན་ནང་ལོགས་ཡིན་ན་མ་གཏོགས་ཕྱིས་སུ་བྱུང་པ་ཞིག

སྐུ་ཁམས་བཟང། སྒྲུང་གཏམ་ལེ་ཚན་ནང་གནས་སྐོར་བ་གཉིས་ཀྱི་ལོ་རྒྱུས་དེ་ཞུ་ཡས་ཡིན། དེ་ཡང། གནའ་སྔ་མོ་སྔ་མོ་ཞིག་ལ་བོད་ཀྱི་སྟོད་ཕྱོགས་ལ་གྲྭ་པ་གནས་སྐོར་བ་རྒན་གཞོན་གཉིས། ཁོ་རང་གཉིས། སྟོད་གངས་རིན་པོ་ཆེ་མཇལ་ག་འགྲོ་དུས་སྟབས་མ་ལེགས་པོ་ཅིག་ལ། སྐབས་དེ་དུས་ཙམ་ནས་གངས་མང་པོ་ཞིག་བརྒྱབ་ཡོད་རེད། ཡིན་ནའང་གཅིག་ཕན་གཅིག་གྲོགས་ཀྱིས་གནས་མཇལ་ཐུབ་པའི་རེ་བ་དང་ཨུ་ཚུགས་བརྒྱབ་ནས་འགྲོ་ཡི་ཡོད་པ་རེད། གངས་རི་མཐོན་པོ་ཞིག་ལ་བརྒྱབ་བྱས་ནས་ཡར་འགྲོ་དུས་ཙམ་ནས། ཐོབ་རྒྱག་གོབ་རྒྱག་ཅིག་ལ་གྲྭ་པ་རྒན་པ་དེ། གངས་ཀྱི་སེར་ཀའི་བར་དུ་ཟག་ཕྱིན། སེར་ཀའི་བར་དག་ལ་མར་ལྟ་དུས་ཙམ་ནས། མི་མཐོང་ཡས་ག་རེ་ཡོད་མ་རེད། ད་འོ་དེ་འདྲས་ཀྱི་གནས་སྐབས་ཅིག་ལ་སྐད་བརྒྱབ་དུས་ཙམ་ནས་སྒྲ་ཅིག་ཐོས་གི་ཡོད་རེད་དོང་རིང་པོ་གཅིག་ནས། ཨ་ནི་སྒྲ་དེ་ཡག་པོ་བྱས་ནས་ཉན་དུས་ཙམ་ནས་གྲྭ་པ་རྒན་པ་དེ་གིས་མ་གིའི་གཤམ་དེ་ནས་ཡར་སྐད་རྒྱག་གི་ཡོད་པ་རེད། ག་རེ་ལབ་གི་ཡོད་རེད་ཟེར་ན། ང་འདི་ནས་ཡར་ཐར་ས་མ་རེད། ཁྱེད་རང་ང་སྒུག་ནས་མ་བསྡད་ལོག་ནས་འགྲོ་བཞག་ཤོག། མར་ནང་ལ་ལོག་ནས་དགོན་པ་ལ་མཆོད་པ་ཕུལ་ཡས་དང་མཆོད་མེ་ཕུལ་ཡས་དང། བསྔོ་རྟེན་ཕུལ་ཡས་ཚང་མ་བྱེད་རོགས་བྱེད་ད་ག་ཚོད་ཐུབ་ཐུབ་བྱེད་རོགས་བྱེད་ད་ང་ནི་འདི་ལ་ཤི་ཡས་ཐག་ཆོད་ཤག་ཞེས་ལབ་པ་རེད། གྲྭ་པ་ཆུང་བ་དེ་གིས་སོ་སོའི་རྒྱབ་ལ་འཁྱེར་ཡོད་པའི་རྩམ་ཁུག་དེ་མར་ཕབ་བྱས། ཨ་ནི་གྲྭ་པ་རྒན་པ་དེ་ལ་ཕན་ཐོགས་ན་བསམ་ནས་ཨི་ཁུང་ནང་ལ་མར་རྩམ་ཁུག་དེ་གཡུགས་བཞག་པ་རེད། དེ་ནས་གྲྭ་པ་ཆུང་བ་དེ་མར་ལོག་ཕྱིན་ནས་ཁོ་རང་ཉིད་ཀྱི་དགོན་པ་ལ་མར་འབྱོར། དགོན་པ་ལ་འབྱོར་བའི་རྗེས་ལ། གྲྭ་པ་རྒན་པ་དེའི་ཤག་ནང་ལ་ཡར་ཕྱིན་བྱས་ནས་ཤག་ནང་ལ་སྐུ་ཆས་དང་ཕྱག་རྫས་གང་ཡོད་པ་ཚང་མ་ཡར་བླ་མ་ལ་མཆོད་པ་ཕུལ་ཡས་དང་མར་ངན་སོང་ལ་སྦྱིན་པ་བཏང་ཡས།

ད་དེ་འདྲའི་གཅིག་མཐོང་བསྡད་རྒྱུ་གཅིག་ནི་ད་འགྲོ་ས་ག་པ་ལའང་མེད་བསྡད་རྒྱུ་དེ་འདྲའི་གཅིག་ལ་ལྷག་བསྡད་དུས་ཙམ་ནས། ཁོ་རང་གྲྭ་པ་བྱས་བྱས་ནས་ལོ་མང་པོ་ཉམས་མྱོང་ཡོད་བསྡད་ཙང་ཨ་ནི་ད་ཁོ་རང་གི་བསམ་བློ་དེ་གས་ཚང་མ་ཚུར་ཆོས་ལ་ཚུར་བཀུག་བྱས་ནས། འཁོར་ལོ་བདེ་མཆོག་གི་གཟུངས་སྔགས་དེ་ཚོ་བསགས་ཨ་ནི་བློ་རྩེ་གཅིག་ཏུ་བླ་མ་དཀོན་མཆོག་གསུམ་ལ་གསོལ་བ་སྨོན་ལམ་བཏབ་བྱས་ནས།

ད་སེམས་ཅན་ཧང་སང་ཞེད་སྣང་ཚ་བོ་དེའི་སྒང་ལ་ནི་ཁོ་རང་གི་ཁ་ནས་དབུགས་རེ་བཏང་ཡོང་དུས་ཚོད་ནི་དཔེ་སྤྲིན་པ་ནང་བཞིན་གྱི་དཔེ་རླངས་པ་ཧོར་ཞེ་བོ་ཅིག་ཕར་ཁྱབ་བྱས་ནས་འོ་དེ་འདྲའི་བསྡད་བསྡད་ཡོད་ཚུལ་མཐོང་བ་རེད་ད་དེ་མཐོང་དུས་ཚོད་ནི་ད་སེམས་ཅན་དེ་གིས་ང་ཟ་ས་རེད་བསམ་བྱས་ནས་ད་ཁོ་རང་མིག་བཙུམ་བྱས་ད་ཁོ་ཐག་ཆོད་ནས་ཨེ་འདྲས་བསྡད་ཡོད་ཅིག་ལ་ཁོ་རང་གི་ག་ལེ་ད་བློ་ཁོག་བྱས་ནས་ཅིག་བསྡད་ཡོང་དུས་ཚོད་ནི་ཕ་ཕྱོགས་དེ། ཨ་ནི་གངས་སེང་དཀར་མོ་ཡིན་པ་རེད། དེ་གངས་སེང་དཀར་མོ་འདི་གིས་ཕར་མདུན་ཁོ་རང་ལ་ཁ་དེ་ཡར་གདངས་བྱས་ནས་ཨ་ནི་ལྕེ་ལེ་འདི་མར་བརྐྱངས་ཡོང་དུས་ཚོད་ནས་ད་ཁོ་རང་ད་ང་ཤི་སོང་བསམ་བྱས་ནས། སེམས་ཅན་དེ་གི་ཟས་ཡིན་པ་ཐག་ཆོད་སོང་བསམ་ནས་ལྷ་བླ་མ་དཀོན་མཆོག་གསུམ་ལ་གསོལ་བ་སྨོན་ལམ་རྩེ་གཅིག་ཏུ་བཏབ་བྱས་ནས་ཨ་ནི་ཁོ་རང་གིས་གངས་སེང་དཀར་མོ་འདི་གི་ཁ་ནང་ལ་ཡར་འཛུལ་ཕྱིན་པ་རེད། འཛུལ་འགྲོ་དུས་ཚོད་ནས་གངས་སེང་དཀར་མོ་གིས་མ་བསད་པ་བྱས། ལྕེ་ལེའི་སྟེང་ལ་ཁོ་རང་འདུག་སེ་འཁྱེར་ཕྱིན་བྱས་ནས་ཧོབ་དེ་ཁར་ཐོབ་རྒྱག་གོ་རྒྱག་བྱས་འུར་སེ་གནམ་གྱི་སྟེང་ལ་ཡར་འཕིར་འགྲོ་དུས་ཚོད་ནས། ད་ག་རེ་བྱས་སོང་བསམ་བྱས་ནས་ཁོ་རང་ཞེད་ཐག་ཆོད་བསྡད་རྒྱུ་ཅིག་ལ་གང་འཚམ་བྱས་ནས་ཤིང་ནགས་མཐུག་པོ་དེ་གི་དཀྱིལ་དེ་འདྲ་ཅིག་ལ་མར་བབས་བྱས་ནས་ས་ལ་མར་འདུག་བྱས་ནས་ཕབ་བཞག་པ་རེད། འདི་ཕབ་པ་དང་སེང་གེ། རྒྱ་རྣམས་ལ་ཡང་འུར་སི་ཕེར་ཕྱིང་བྱས་ནས་འཇའ་ཡལ་བ་ན་ཞེས་ཡལ་གྲུ་དེ་བཙལ་ནས། ད་ང་ཐར་སོང་བསམ་བྱས་ནས་དགའ་ཐག་ཆོད། ཧོབ་ཁ་ལ་བལྟ་དུས་བཙལ་ནས་གཙང་ཁུག་དེ་ད་ཅི་ཡི་གེ་བྲག་གི་སྟེང་ལ་ཡང་ལས་བྱེད་མ་རེད། གཙང་ཁུག་དེ་ཡི་གེ་ལས་དུས་བཙལ་ནས་བྱས་བྱས་མེད་བ་བྱས། བསྡད་དེ་ཡི་དུས་བཙལ་ནས། ག་རེ་བསམ་བློ་འཁོར་རེད་ཟེར་ན་རྐེད་པ་ལ་བཏགས་རྒྱུའི་གྲི་དེ་བསམ་བློ་འཁོར་བ་རེད། རྐེད་པ་བཏགས་རྒྱུའི་གྲི་དེ་ཡར་བཏོན་བྱས་ནས་འདི་གཡས་གཡོན་ལ་རི་དྭགས་ཤི་བསྡད་རྒྱུ་གི་ཤ་དེ་ཚོ་ཡར་སྒྲོམ། ཁོ་ཚོ་ལ་རྐེད་པ་གི་སྟེང་ལ་མེ་ལྕགས་གི་མཉམ་དུ་འཁྱེར་འགྲོ་དགོས་རེད་ད་ཁོ་རང་གནས་སྐོར་བ་ཡིན་དུས་ཚང་འདི་གི་ཚང་མ་གྲ་སྒྲིག་གཉེར་ནས་ཡོད་རེད་ད། ཡོད་བསྡད་པ་འདི་མེ་ལྕགས་འདི་གི་མེ་མེ་སྤར་བྱས་ནས་ཨེ་ནི་ཤ་འདི་མེ་སྲེག་རྒྱག་བྱས་ཤ་སྲེག་རྒྱུ་དེ་འདྲའི་ཟ་བཞིན་བསྡད་བསྡད་རེད། ད་དེ་འདྲའི་གི་ཤ་སྲེག་རྒྱུ་ཟས་ཏེ་བསྡད་བསྡད་པའི་གནས་སྐབས་ཅིག་ལ། ཤ་གི་ད་དྲི་མ་འདི་མེ་སྲེག་རྒྱབ་རྒྱུ་ཤ་གི་དྲི་མ་འདི་དེ་ནས་ཡ། ཤིང་ནགས་དཀྱིལ་ལ་ཡར་ཁྱབ་འགྲོ་དུས་ཚོད་ནས། ཤིང་ནགས་དེ་གི་དཀྱིལ་མ་དེ་ནས་ཡ་ནག་པོ་ཆེན་པོ་ཅིག་ཡོར་ཡོར་བྱེད་རྒྱུ་རེད་མཐོང་དགོས་ད་ག་རེ་ཡིན་ན་བསམ་བྱས་འདུག་བལྟས་ཡོང་དུས་ཚོད་ནས་ཕ་ནས་ཅིག་མི་རྒོད་ཆེན་པོ་ཞེ་བོ་ཅིག་ཕ་ནས་ཡོང་བསྡད་རེད་ད་དེ་ཡོང་བ་མཐོང་དུས་ཚོད་ནས་ཡ་ད་ཕྱིན་མ་སོང་ད་ང་མི་རྒོད་དེ་གིས་ད་ང་ཟ་ཐག་ཆོད་ཟ་གི་རེད་བསམ་བྱས་ནས། ཞེད་བྱས་ནས་ཤི་ཐག་ཁོ་ཐག་བཅད་ཨེ་ནས། ཡར་གསོལ་བ་སྨོན་ལམ་ཞེ་པོ་ཅིག་བཏབ་བྱས་ནས་ཁོ་རང་མིག་བཙུམ་བྱས་ནས་མ་བལྟས་པ་བྱས་མིག་བཙུམ་བྱས་ནས་བསྡད་བཞག་པ་རེད། མིག་བཙུམ་ནས་བསྡད་བཞག་དུས་ཙ་ནས་གང་ཡང་ཁོ་ཟ་མཁན་ཡོད་མ་རེད། དེ་ནས་ཁོ་རང་ག་ལེར་མིག་གདངས་ནས་བལྟས་ཡོང་དུས་ཙ་ནས་མོས་གུས་དེ་འགྲམ་དེར་བསྡད་བཞག་རེད། བསྡད་བྱས་ནས་ད་མི་རྒོད་ཀྱིས་མི་གི་སྐད་ཤེས་ཀྱི་མེད་ཙང་ཕ་གི་གི་ཤ་དེ་ལ།

འཐམས་བྱས་ནས། ད་ཁྱེད་རང་བདེ་བོ་ཡིན་པས་ཟེར་སྐད་ཆ་དྲིས་དུས་ཙ་ནས་འདི་ཆུང་བ་གྲྭ་པ་ཆུང་བ་དེ་གིས་ཨ་མ་ཁྱེད་རང་དེ་གསོན་པོ་ཐུག་པ་ལ་དཔེ་དགའ་པོ་བྱུང་སོང་ངས་ནི་ཁྱེད་རང་ཤི་ཚར་ཡོད་ཤག་བྱས་ཡིན་ཁྱེད་རང་གི་ཤག་ནང་ལོགས་ཡོད་བསྡད་པའི་ཅ་ལག་ཚང་མ་ཡར་ལྷ་བླ་མ་ལ་ཕུལ་དགོས་ལྷ་བླ་མ་ལ་ཕུལ་མར་ངན་སློང་ལ་སྦྱིན་པ་བཏང་དགོས་ངན་སློང་ལ་སྦྱིན་པ་བཏང་བྱས་མཆོད་པ་ཚང་མ་བྱས་ཚར་ཡིན་ད་སྟོང་པ་སྟོང་རྐྱང་ཡིན། ལབ་དུས་ཙ་ནས

ཡང་བསྐྱར་ཅིག་དེ་དེ་རག་པ་དེ་ད་ང། ཆོས་བྱེད་ན་མ་གཏོགས་ང་འགྲིག་མ་སོང་བསམ་བྱས་ནས་ལྷ་བླ་མ་ལ་ཡིད་ཆེས་དེ་ལས་ལྷག་པ་སྔོན་མ་ལས་ལྷག་པ་ཅིག་ཆགས་ཨེ་ནི་ཉི་མ་རྟག་པ་ཆོས་ཤ་སྟག་བྱས་ནས་ཆོས་དེ་ལས་ཡག་ག་བྱས་བསྡད་དུས་ཙ་ནས་ཨེ་ནི་ཁོ་རང་ཆོས་པ་ཡག་པོ་ཞེ་པོ་ཅིག་ཆགས་པ་རེད། ལོ་རྒྱུས་དེ་དེར་རྫོགས་སོང། ལྷན་རྒྱས་སྒྲུང་གཏམ་གྱི་ལས་རིམ་གསན་པ།

ཡང་གླུ་དབྱངས་ལེ་ཚན་ནང་ལ་གཞས་པའི་མཚན་བོད་བྱ་ཞེས་བྲིས་འདུག་ཁོང་གིས་བཏང་གནང་པའི་གཞས། སེམས་འཕྲིན་ཞེས་པ་ཐུགས་དགྱེས་གསན་ཡོང་བ་ཞུ།

དེང་དུས་ཀྱི་གཞོན་སྐྱེས་ཚོས་གཞས་འདི་ཐོས་པ་དང། རི་དྭགས་སྒྲ་ལ་ཆགས་པ་ནང་བཞིན་དགའ་ཐག་ཆོད་ཀྱི་འདུག། སྨན་པ་ལགས་ཀྱིས་བོད་སྨན་གྱིས་ཏོག་དབྱིབས་ནད་ཕོག་པ་ལ་དངོས་ཡོད་ཕན་ཐོགས་བྱུང་ཡོད་པའི་ཉམས་མྱོང་ཅིག་གསུངས་རོགས། ད་ང་རང་ཚོ་ལ་ཡང་འདི་འདྲ་ཟེར་བྱས་ནས། དཔང་རྟགས་འཁྱེར་ཤོག་ཟེར་བྱས་ནས་ལབ་པ་ཡིན་ན་ང་རང་ཚོ་སུ་གང་ཅིག་ལ་ཡང་དཔང་རྟགས་བསྟན་གྱི་ཡོད་རེད་བསམ་བསམ་ཅིག་ངས་བྱས་བཞག་གི་མེད་རོགས་ལ། ད་ཅིག་ག་རེ་ཟེར་དགོས་རེད་ང་རང་ཚོ་གི་དེ་ལ Ventilation བྱས་ནས་ཡིན་པ་ཡིན་ནའང་རེད་ཨ་ནི་ཅིག་ང་རང་ཚོ་གི་འཚོ་རླུང་གི་དེ་འདྲ Oxygen དེ་སྤྲད་བྱས་བྱས་ནས་ཐབས་བྱས་པའི་གི་ཐོག་ནས་ཨ་ནི་ནད་པ་ཚོ་དེ་འདྲ་ཕྱི་ལུགས་གི་ཐོག་ནས་ནི་དྲག་གི་འདུག་ཟེར་བྱས་ནས་དེ་བཤད་ཀྱི་ཡོད་བསྡད་པ་ཅིག་རེད། དེ་མ་ཡིན་པའི་གི་དེ་འདྲ་ཏོག་དབྱིབས་གི་གཉན་རིམས་གི་ནད་གཞི་འདི་ཨ་ནི་སྨན་བཅོས་བྱེད་ཡག་འདི་རྒྱ་གར་གཞུང་གི་ཁྲིམས་དང་མཐུན་པའི་སྒོ་ནས་འགྲོ་དགོས་ཀྱི་ཡོད་སྟབས་ད་ལྟ་ང་ཚོ་ལ་ཡང་གོ་སྐབས་ཅིག་བརྟེན་ནས་རག་ཡོད་མ་རེད་ཟེར་གྱིན་ཞུ་ཡས་ཡིན། ད་དེ་བས་ཀྱི་དེ་འདྲ viral fever ལ་ཡ་གཞི་བཞག་པ་ཡིན་ན་ད་ཅིག་ང་རང་ཚོ་ད་ཉིན་གྱི་དེ་འདྲ་ཅིག་གི་ཏོག་དབྱིབས་ཀྱི་ནད་དེ་དང་དེ་འདྲའི་བར་ལག་དེ་ལ་ནས་ཞེ་གཅིག་ཁྱད་པར་ཅིག་འདི་རུ་ད་ལན་དེ་ཡིན་པ་ན་བེད Double mutation བེད Variation དེ་མགྱོགས་པོ་ཞེ་གཅིག་ཆགས་ཡོང་དུས་གང་ལ་ཡ་འདི་དེ་འདྲའི་དེ་ཞེད་སྣང་ཚ་གི་འདུག་བ་ལ་ད་དེ་བས་ཀྱི་ཟླ་བ་གཅིག་ལྷག་ཅིག་སྔོན་ནས་ད་བེད་རྒྱ་གར་རྒྱལ་ཡོངས་ཁོ་རང་ནང་ལོགས་ལ་ཡ་ཁྱབ་བརྡལ་ཆེན་པོ་ཞེ་གཅིག་ཅིག་བྱས་ན་མི་མང་པོ་ཅིག་གྲོངས་ཡས་གྲོངས་གི་ཡོད་རེད། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ཡིན་པ་ན་ཞེ་གཅིག་ཤུགས་ཆེན་པོ་ཅིག་ཕར་འདེད་སོང་བ་ད་ཡིན་དུས་གང་འདི་ཚོ་ལ་ཡང་ཅིག་བག་ཆགས་བཞག་བྱེད་ཅིང་ཅིག་ཞུས་པ་ཡིན་ན་ད་ཅིག་རུས་ཟུག་བརྒྱབ་ནས་བསྡད་བསྡད་མཁན་འདྲ་བོ་གཅིག་ཡིན་ན་འདི་ལ་ཡང་སྨན་བཏང་སྟངས་ཨམ་ཆི་སོ་སོ་ལ་བད་སྐོར་ར་མི་འདྲ་བ་ཆགས་བསྡད་པ་རེད་ད་ང་ལྟ་བུ་ཅིག་ལ་ཡང་མཚོན་པ་ཡིན་ན་ངེད་ཀྱི་མ་ནུ་བཞི་ཐང་སྒང་ལ་ཡང་སེང་ལྡེང་ཉེར་ལྔ་འདི་དགོང་དག་བཏང་ཟེར་བཞིན་ལབ་དགོས་རེད་འདི་གི་རུས་ཟུག་ཡག་པོ་ཞེ་གཅིག་ཕན་ཡོང་གི་རེད་བ། དེ་ནས་མིད་པའམ་གྲེ་བ་ཚ་ཤ་རྒྱག་པ་དེ་ལ་ཡིན་ན་ང་འདྲ་བོ་བྱས་ན་ངེད་ཀྱི་ལི་ཤི་དྲུག་པའི་སྒང་ལ་ཡང་ཁྱུང་ལྔ་གཏང་གི་རེད་ཟེར་བཞིན་ཞུས་ཡིན། ད་དབུགས་གཏོང་ཡས་དེ་ལ་ཡང་སྟབས་མ་བདེ་བ་འདྲ་བོ་དེ་འདྲ་ཡོད་པ་ན་གཙོ་བོ་ཉེར་ལྔ་འམ་མི་དེ་འདྲ་ཡང་ན་ལི་རྒུན་བཅུ་གཅིག་རེད་ཡང་ན་རྒུན་འབྲུམ་བདུན་པ་རེད་དེ་འདྲས་གཏང་ཡས་ཡོད་རེད་བ་ད་འདི་མ་ཡིན་པའི་གི་ཟླ་ཉིན་ལོ་ལ་ཡང་དཔེ་བྱས་ན་སྨན་རྩིས་ཁང་ནང་ལོ་ནས་དེ་འདྲ་སྨན་ཅིག་བཟོས་ཡོད་རེད་དེ་འདྲ་གཅིག་ཟངས་ཐལ་ཉེར་ལྔ་ཟེར་བཞིན་ད་འདི་སྨན་འདི་ཡག་པོ་ཞེ་གཅིག་ཡོད་རེད་འོང་འདི་བཏང་བ་ཡིན་ན་འགྲིག་གི་འདུག་བ་ལ་ད་འདི་ནས་འོ་དེ་འདྲས་འདྲ་བོ་ཅིག་དག་ཅིག་ཞུས་འདོད་བྱུང་སོང་དེ་མ་ཡིན་པའི་གི་ད་ཅིག། ང་ལ་ཡང Contact Direct ཐུག་བྱས་ནས་ཅིག་ཐུག་པ་དེ་འདྲའི་གལ་བྱུང་མ་སོང་ཟླ་ཉིན་ལོ་ལ་ཡང་ང་དཔེ་བྱས་ན Lock Down སྒང་ལ་ཡང་དཔེ་བྱས་ན་དེ་ན་ང་ཚོ་ནད་པ་ལ་ཡང་སྙིང་རྗེ་བྱས་ང་ཚོ་མར་དོན་བྱས་ཅིག་ངེད་ཀྱི་ཞོགས་ཀས་ཆུ་ཚོད་དགུ་པ་ནས་ཅིག་དང་པོ་བར་དུ་ལ་ཡང་ད་ངས་ནད་པ་བདུན་ཅུ་དོན་གྲངས་ནད་པ་བརྒྱད་ཅུ་དོག་བྱས་ངས་རྟག་པར་བལྟས་བསྡད་རེད་ད་ཉིན་གྱི་སྤྱི་ཟླ་དྲུག་པ་ནས་ང་ཚོ་མར་དོན་རེད་དོན་བྱས་ཅིག་དྲུག་པ་ནས་ཕྱིན་ནས་བདུན་པ་བརྒྱད་པ་དགུ་པ་བཅུ་པའི་གི་ཏ་རིག་བཅོ་ལྔ།

གཉན་སྲིན་ཚང་མ་ལ་བོད་སྨན་གཅིག་ཡིན་ན་ཡང་ན་གཉན་ནད་མི་འདྲ་བ་ལ་སྨན་ཡང་མི་འདྲ་བ་ཡོད་ན། ང་ཚོའི་བོད་ཀྱི་གསོ་བ་རིག་པའི་ཀྱི་ཐོག་ནས་ཨ་ནི་གཉན་རིམས་ཡིན་ནའང་རེད། རིམས་མི་འདྲ་བ་འདི་གྲས་འདི་ཨ་ནི་དབྱེ་བ་མང་བ་ལ་ཡ་བཞི་བཅུ་ཙམ་དང་ཉུང་བ་ལ་བྱས་ན་ཉི་ཤུ་ཙམ་བཞག་གི་ཡོད་རེད། ནད་བཏང་མཁན་གྱི་ནད་འབུ་འདི་ལ་ཡང་བརྟེན་ནས་དབྱེ་བ་བཞག་པ་ཞིག་མ་རེད། དབྱེ་བ་འདི་ག་བ་བཞག་གི་ཡོད་རེད་ཞེས་ནས་ཞུས་པ་ཡིན་ན། བབས་སའི་གི་གནས་ལ་བརྟེན་ནས་འཇོག་གི་ཡོད་རེད། དེ་ཡང་མགོ་ལ་ཡང་བབས་པ་ཡིན་ན། ཨ་ནི་གཅིག། མགོ་ལ་བབས་པ་ཡིན་ན་ཨ་ནི་གཅིག་ཀླད་གཟེར་ཟེར་རེད། གྲེ་བ་ལ་བབས་པ་ཡིན་ན་གག་པ་ཟེར་རེད་ལྟ་བུ་རེད། དེ་ཡང་སྨན་བཅོས་བྱ་སྟངས་ཡིན་པ་ཡིན་ན་ཡང་གཅིག། ནད་འབུ་ལ་ཡང་གཞི་བཞག་བྱས་རྗེས་ནས་སྨན་གཏོང་གི་ཡོད། བཏང་བཏང་གི་ཡོད་མ་རེད། དབྱེ་བ་དེ་བབས་སའི་གནས་ལ་བརྟེན་ནས་བཞག་གི་ཡོད་དུས་སྤྱིར་ང་རང་ཚོའི་གི་གཉན་རིམས་སྤྱི་ལ་ཡང་བསམ་བློ་བཏང། ཨ་ནི། བཏང་བའི་གི་ཐོག་ནས་གཉན་དང་ཚད་པ་རླུང་གསུམ་དེ་ག་དུས་ནས་འདི་ནང་ལ་བསྡོམས་བསྡད་ཡོད་རེད་བ། ཡིན་དུས་བྱེ་བྲག་ཏུ་བབས་སའི་གི་གནས་ལ་བརྟེན་ནས་ཨ་ནི་བསམ་བློ་གཏོང་དགོས་གི་ཡོད། དཔེར་ན་གློ་བ་ལ་བབ་དུས་གཉན་རིམས་སྤྱི་དང། བྱེ་བྲག་སོ་སོའི་ཐོག་ནས་ཨ་ནི་གློ་བ་ལ་བརྟེན་ནས་ཨ་ནི་སྨན་བཏང་ཡག་ཅིག་ཆགས་བསྡད་གི་ཡོད་རེད།

སྨན་ཡང་དེ་ལྟར་གཏོང་སྲོལ་མེད། དེ་ལྟར་ན་ཟེར་ནད་འབུ་ལ་ཡང་གཞིགས་པ་མིན་དུས། ད་ནི་ང་ཚོས་དེ་ག་རེ་ཡིན་པ་ནི་ནད་འབུ་ལ་བལྟས་ནས་མིན་དུས་གང་ལ་ཡང་སྨན་ཡང་དེ་ལྟར་གཏོང་སྲོལ་གྱི་ཡོད་མ་རེད་ཟེར་བྱས་ནས་ད་མདོར་ཡང་ནད་དབྱེ་བ་དེ་བབས་སའི་གནས་ལ་ཡང་བལྟས་ནས་ཨ་ནི་ཅིག་བཞག་ཡོང་དུས་གང་ལ་གཉན་རིམས་སྤྱི་དང་བྱེ་བྲག་ཏུ་ཨ་ནི་བབས་སའི་གི་གནས་གང་ཡིན་དེ་ལ་ཡང་བསམ་བློ་བཏང་ནས་ཨ་ནི་སྨན་བཅོས་བྱེད་དགོས་ཀྱི་ཡོད་པ་ཅིག་ཤེས་ཀྱི་ཡོད་རེད། གནས་སོ་སོ་ལ་ཡང་ཨ་ནི་གཉན་འབབ་པ་ཡིན་ན་ཨ་ནི་ནད་ཀྱི་རྟགས་ལ་བརྟེན་བལྟས་དགོས་པས་ནད་རྟགས་ག་རེ་བསྟན་གྱི་ཡོད་དཔེར་ན་དབུགས་གཏོང་ཁག་པོ་འབྱུང་བ་དང་གློ་རྒྱག་པ་དང་དེ་འདྲ་བསྟན་དུས་གཉན་གློ་བ་ལ་འབབ་པར་བཞག་དགོས་པས་བྱེ་བྲག་ཏུ་གློ་བ་རང་ལ་བརྟེན་ནས་ཨ་ནི་སྨན་སྟོན་དགོས་པ་ཅིག་འདུག་ཟེར་ང་ཚོ་བོད་ཀྱི་གསོ་བ་རིག་པའི་ནང་ལོགས་ལ་ཡང་གསུང་གི་ཡོད་རེད་ཟེར་ནས་ཞུ་ཡས་བྱས།

བརྩེ་དུངས་གི་ཆེད་དུ་གང་ཡང་གནང་ཕོད་པའི་ཡིད་ཆེས་དང་གང་གནང་བ་ཚང་མ་བརྩེ་བ་རང་ཡིན་པ་གསུང་གིས། ཚངས་རིན་ཛི་ལ་ཏོག་དབྱིབས་ནད་མནར་བ་ཚོ་ལ་ཕན་པའི་སློབ་གསོ་ཞིག་གནང་རོགས།
དེ་ལ་ཡ་ད་ང་རང་སྒེར་གྱི་ངོས་ནས་གཅིག་བསམ་ཚུལ་འདྲ་པོ་ཞུས་པ་ཡིན་ན། ད་གཙོ་བོ་བོད་ཕྲུག་ཁྱིམ་སྡེའི་ནང་ལ་ཡོད་པའི་གི་ད་དགེ་ལས་ལྷན་རྒྱས་ཚང་མ་ལ་ཡ་ག་རེ་ཞུ་གི་ཡིན་ཟེར་དུས་གང་ལ་ཡ་ཨ་ནི་གཅིག་ཐོག་མར་དེ་ལ་ཡ་ཨ་ནི་གཅིག་སེམས་པའི་ནང་ལོགས་ལ་ཡང་ཞེད་སྣང། འཇིགས་སྣང། དངངས་སྐྲག་དེ་འདྲས་མེད་པའི་གི་ཐོག་ནས་ལྷོད་ལྷོད་ཅིག་ནས་བསྡད་དགོས་ཡས་དེ་དཔེ་མི་སྲིད་གནད་འགག་ཅིག་མཐོང་གི་འདུག་ཞུ་ཡས་ཡིན། དེ་ནས་ཞལ་ལག་ཚོ་ཡག་པོ་བྱས་ནས་བཞེས་དགོས་ཡས་དེ་གནད་འགག་ཅིག་མཐོང་གི་འདུག་ག་ཤེད་ཡང་ཅིག་ཞིམ་ཟ་དགོས་ཞིམ་པོ་ཡོད་ན་རྒྱགས་ཚད་ཟ་ཞིམ་པོ་མེད་ན་ཉུང་ཉུང་ཟ་དེ་འདྲས་མ་ཡིན་པ་བྱས་ཁ་ལག་ཚོ་ཡག་པོ་ཟ་དགོས་ཡས་དེ་དཔེ་མི་སྲིད་གནད་འགག་ཅིག་ཆགས་ཀྱི་འདུག་ཟེར་ཞུ་ཡས་ཡིན། དེ་ནས་ཁྱིམ་ཚང་ཁག་ནང་ལོགས་ཡིན་པ་ཡིན་ནའི་རེད་ད་ཅིག་ལས་བྱེད་སོ་སོ་སོ་སོའི་ད་ཅིག་གང་ཟེར་དགོས་རེད། སོ་སོའི་གཟིམ་ཤག་ནང་ལོགས་ལ་ཡང་མཐུན་རྐྱེན་ཚོ་འཇོག་བདེ་དུས་གང་རུང་ཏག་ཏག་ཅིག་ལྡང་གི་ཡོད་རེད་དེ་ད་ཅིག་ཁྱིམ་ཚང་ཁག་ནང་ལོགས་བསྡད་པ་ཡིན་ན་སྤུ་གུ་ཚོ་ཆུ་སྐོལ་ད་དེ་འདྲ་བཏུང་ཡས་ཀྱི་ལུགས་སྲོལ་དེ་འདྲ་མེད་དུས་གང་ལ་ཨ་ནི་ཅིག་ཁྱིམ་ཚང་གི་ཨ་མ་ལགས་ཚོས་གི་འགན་ཁུར་གནང་བའི་གི་ཐོག་ནས་ཁོང་ཚོ་ལ་ཡང་ཆུ་སྐོལ་ཆ་ཚང་བཏུང་མ་ཐུབ་ནའི་ག་ལ་སི་ཕྱེད་ཀ་ཕྱེད་ཀ་ཟེར་ནས་ཞོགས་ཀས་འཐུང་ཟེར་ནས་ཕུད་ཐུབ་ན་ཡག་པོ་འདུག་ཟེར་ནས་ཞུ་ཡས་ཡིན། ང་ཚོའི་སྨན་གཞུང་གིས་དེ་འདྲ་དེ་འདྲ་ཅིག་གི་ནང་ལོགས་ལ་ཡང་ཆུ་སྐོལ་གྱི་ཕན་ཡོན་ཕྱོགས་ལ་ཆུ་སྐོལ་དྲོད་སྐྱེད་ཟས་འཇུ་སྐྱིགས་བུ་སེལ་བད་ཀན་ལྟོ་སྦོས་དབུགས་མི་བདེ་བ་དང། ཆམ་པ་རིམས་གསར་འཕྲལ་དུ་ཟློག་པར་བྱེད། ཆམ་པ་རིམས་གསར་ཟེར་ལ་ཅིག་རིམས་གསར་པ་ཟེར་ཡས་འདི་འདྲས་དང་ཨ་ནི་གློ་དང་དབུགས་དང་འདི་ཚང་མ་ལ་ཕན་གྱི་རེད་ཟེར་ནས་འདུག་བ་ཡིན་དུས་གང་ལ་ཆུ་སྐོལ་འདི་འཐུང་ཟེར་ནས་ཕུལ་ཐུབ་ན་ཡག་པོ་འདུག་ཟེར་ནས་འདི་ཅིག་ཞུ་འདོད་འདུག་བྱུང་ཟེར་བ་ཨ་ནི་ད་ག་ནང་བཞིན་པའི་གི་ད་ཅིག་དེང་སང་ཅིག

ལྷོད་ལྷོད་བྱས་ནས་བཞུགས་ཤིག་ང་ད་ལྟ་གཟུགས་པོ་ཐང་པོ་ཡོད་མ་འགྲོ་བ་ན་གལ་ཡོང་གི་མ་རེད་དེ་འདྲས་ཁྱོན་ནས་མ་དགོངས་རོགས་གནང་དེ་འདྲས་བྱས་པ་ན་འཐུས་ཤོར་ཟེར་ཏེ་ཡོང་བས་ཀྱི་རྐྱེན་གྱིས་ན་ཚ་མི་གཅིག་ལ་ཡར་འགོས་ཡོང་དུས་ཨ་ནི་ཕ་གའི་སློབ་གྲྭའི་ནང་ལོགས་ལ་ཁོ་ཚོ་སྐོར་ཅིག་ཡོང་དུས་ཁོ་ལ་ལམ་སང་ཕར་ཁྱབ་གདལ་བྱུང་བྱས་ཨ་ནི་རྗེས་ལ་ཡར་ཚང་མ་ལ་ཡར་སྐྱོན་རྒྱབ་བས་ཀྱི་ཉེན་ཁ་ཡོང་གི་རེད་ཅེས་འདི་བསམ་གྱི་འདུག་ཡིན་དུས་གང་ལ་དགེ་ལས་ལྷན་རྒྱས་ཚོས་ད་ཅིག། ད་གཟུགས་རེད། བློ་རྒྱ་ཆེར་ཅིག་གནང་བྱས་ཅིག་ནི། དེ་འདྲ་ཨ་ན་ཅིག་གི། ལྷོད་ལྷོད་ཅིག་ཅིག་བ། བཞུགས་རོགས་བྱས་ཅིག་ནི་འདི་འདྲ་ཅིག་ཡོད་ཞུ་སྙིང་བྲོ་སོང། མདོར་ཡང་ཉིན་རེ་བ་ད་སོ་སོའི་གི་སྣང་བ་སྐྱིད་པོ་བྱས་ནི་ད་བསྡད་ཡག་དེ་དཔེ་མི་སྲིད་གལ་ཆེན་པོ་མཐོང་གི་འདུག་ཡིན་དུས་གང་ལ་ཡག་ཨ་ན་ཅིག་གི། སོ་སོ་སོ་སོ་བ་གལ་ལ་ཡག་ལྷོད་ལྷོད་ཅིག་ནི་བཞུགས་རོགས་གནང། དེ་འདྲས་བྱས་པ་ཡིན་ན་ནི་ན་ཚ་དེ་ནི་ཕ་མགྱོགས་པོ་ཕ་དྲག་འགྲོ་ཡོང་བསམ་བསམ་ཅིག་ཡོང་གི་འདུག་རེད་བ། དེ་ནས་དེ་འདྲ་ཁྱིམ་ཚང་ཁག་དེ་བའི་ནང་ལོག་ལ་ཡང་གང་ལྟར་སྐབས་སྐབས་ལ་ཡང་ནི་ཅིག་སློབ་གྲྭའི་གི་ཐུགས་འགན་བཞེས་པའི་གི་ཐོག་ནས་ད་ཅིག་ཕྲུ་གུ་ཚོ་ད་ཅིག་ཐང་འཐུང་ཡས་ད་དེ་འདྲ་ལ་དགའ་བོ་ཞིག་མ་ད་ནས་ན་བ་ཡིན་ན་ཁོ་སྨན་བཟའ་སྙིང་མ་བྲོ་ནས་ཁོ་བཟའ་བོ་བྱ་གི་རེད་མ་གཏོགས་སྤྱིར་བཏང་དེ་ད་ཅིག་ཆུ་ཁོལ་དེ་སྤྲད་བ་ཡིན་ན་ཏན་ཏན་ཕན་གི་རེད་བསམ་གི་འདུག་ཡིན་དུས་ག་ལ་དེ་ཨ་ལྷན་རྒྱས་ཚོ་གི་ཐུགས་སྣང་ཅིག་གནང་རོགས་གནང་ཟེར་ཞུ་ཡས་ཨ་ནི་ཐུགས་རྗེ་གནང་ཚང་མ་ལ་བཀྲ་ཤིས་བདེ་ལེགས་ལ། ཚེ་དབང་རིག་འཛིན་ལགས་རླུང་འཕྲིན་ལེ་ཚན་ནང་ལ་ཕེབས་པ་ཐུགས་རྗེ་ཆེ། དགེ་ལས་སློབ་ཕྲུག་ཡོངས་ལ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་རེ་སྐུལ་གཞས་རྣམས་དུས་མ་ཤོར་བར་འབུལ་ལམ་ཞུ་ཡས་ཡིན་པས་རེ་སྐུལ་གཞས་གང་མང་གནང་རོགས་ཞུ། གསན་མོ་བ་ཚང་མས་ད་རིང་གི་གཞས་དེ་ཚོ་སྤྲོ་པོ་བྱུང་ཡོད་པའི་རེ་བ་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་གསན་པ་ཐུགས་རྗེ་ཆེ་རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང་སྐུ་ཁམས་བཟང་འབྲུག་གི་འབྲུག་གི། གཞས་པ་བོད་ཆ་ལགས་ཀྱིས་བཏང་གནང་པའི་གཞས་སྒུག་བསྡད་ཡོད་ཞེས་པ་དེ་དགྱེས་གསན་ཡོང་བ་ཞུ། ལེ་ཚན་རྗེས་མར་མཇལ་ཡོང་ཐུགས་རྗེ་ཆེ།